གསན་མཁན་རྣམ་ཚོ་སྐུ་ཁམས་བཟང་དེའང་བསམ་ནས་ཞལ་འབག་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ད་སྐུ་ཚེའི་མཛད་རྣམ་འདི་གའི་ངོ་སྤྲོད་ཞུ་ཡག་གི་ཁྲོད་ནས་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཡང་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་གི་མཛད་པ་རྣམ་ཐར་མདོར་བསྡུས་ཅིག་ང་ཚོའི་གསན་མཁན་རྣམ་ཚོར་ངོ་སྤྲོད་ཞུ་གི་ཡིན་ལ་ཡང་ང་རྒྱུད་ཞི་སྲུང་བྱེད་ཆེད་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་བཞུགས་སྒར་རྡ་རམ་ས་ལར་ཡོད་པའི་ནི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་གདན་འདྲེན་ཞུས་ཡོད་ལ་ད་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཡིན་པས་ན་དགའ་ལྡན་ཕོ་བྲང་ཡིག་ཚང་གི་ནི་གསུང་འབུམ་ཕྱོགས་སྒྲིག་སྡེ་ཚན་ནང་ལོགས་ལ་ཞབས་ཕྱི་ཞུས་གནང་བཞིན་པ་ཅིག་ཆགས་གནང་གི་ཡོད་རེད་ལ་དེ་རིང་ང་ཚོའི་ལེ་ཚན་ནང་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ཐུགས་རྗེ་གནང་ལགས་འོང། དེ་རིང་ང་ཚོ་ལེ་ཚན་ནང་ལོགས་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་གི་མཛད་པ་རྣམ་ཐར་ནི་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན་ལགས་ད་དགེ་ཕྱོགས་སྐུ་འཕྲེང་གསུམ་པ་ནི་བསོད་ནམས་རྒྱ་མཚོ་མཆོག་ཡིན་པ་ཡིན་ན་དམིགས་བསལ་ད་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གསུམ་གྱི་ལོ་ལ་ལྷ་སའི་སྐྱིད་ཤོད་སྨད་ཀྱི་སྟོད་ལུང་ཞེས་བྱའི་ས་ཆར་སྐུ་བལྟམས་པ་དང་ནི་སྐུ་ན་ཆུང་དུས་ཀྱི་ད་མཚན་ཐོགས་ཚུལ་དང་འདི་ག་ནས་བྱས་ནས་རིམ་པས་ངོ་སྤྲོད་ཅིག་གནང་རོགས་གནང་ད་དེའི་སྔོན་གྱི་རྒྱལ་མཆོག་སྐུ་འཕྲེང་དང་པོ་དང་གཉིས་པ་ཡིན་པ་ཡིན་ན་ཡང་བོད་ཀྱི་གཙང་ཁུལ་ལ་ཆགས་གནང་གི་ཡོད་ལ་ད་རྒྱལ་མཆོག་སྐུ་འཕྲེང་གསུམ་པ་འདི་ལྷ་ས་སྐྱིད་ཤོད་ཀྱི་སྟོད་ལུང་ཟེར་ཞུ་དུས་ད་ད་ལྟ་བོད་ཀྱི་རྒྱལ་ས་ལྷ་སའི་སྟོད་ལུང་ཁུལ་དེ་ཆགས་ཀྱི་ཡོད་ནའང། འོ་དེ་ག་རེད་སྒྲོལ་དཀར་ལགས་ད་ལྟ། རྒྱལ་བ་བསོད་ནམས་རྒྱ་མཚོའི་ད་རྣམ་ཐར་སྙིང་པོ་འདི་ཡོངས་གྲགས་ཀྱི་ད་ལྟ་ང་ཚོས་ཞལ་འདོན་ལ་གསུང་བཞིན་པའི་འཁྲུངས་རབས་གསོལ་འདེབས་ནང་ལོགས་ལ་ལོ་ཙཱ་རྨ་རིན་གདུང་ལས་སྟོད་ལུང་མདར་བཀའ་ཨུ་རྒྱན་བཀའ་བཞིན་བསམ་བཞིན་སྲིད་པ་བཟུང་མཐའ་འཁོབ་འདུལ་མཛད་གཙུག་ལག་གཞུང་རྒྱ་མཚོས་མཁས་གྲུབ་བསོད་ནམས་རྒྱ་མཚོར་གསོལ་བ་འདེབས་ཞེས། འོ་འདི་གསུངས་པ་ནང་བཞིན་ད་གསོལ་བ་ད་ལྟ་རྐང་པ་དང་པོ་འདི་ནང་ལོགས་སྟོད་ལུང་མདར་གསུངས་པ་འདི་ང་ཚོ་ད་བོད་ཆོལ་ཁ་གསུམ་ནང་ལོགས་ནས་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་ད་དབུས་གཙང་ཆོས་ཀྱི་ཆོལ་ཁ་ནང་ལོགས་ད་དབུས་དང་གཙང་གཉིས་ཡོད་པའི་ནང་ལོགས་ནས་དབུས་ཀྱི་ཁོངས་གཏོགས་ཆགས་ཀྱི་ཡོད་རེད་ད་དབུས་འདིར་ཡང་དེང་སང་ང་ཚོ་ས་ཆའི་བཅད་མཚམས་ཅིག་བྱས་པ་ཡིན་ན་ལྷ་ས་གྲོང་ཁྱེར་ཁོངས་གཏོགས་ལ་ཡང་ཨ་ནི་རྫོང་བདུན་ཡོད་པའི་ནང་ལ་གི་སྟོད་ལུང་བདེ་ཆེན་རྫོང་གི་ཁོངས་གཏོགས་ཆགས་ཀྱི་ཡོད་རེད་ད་དེ་ནས་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་བརྒྱུད་པ་དེ་ཡང་ཡབ་ཀྱི་བརྒྱུད་པ་དེ་བརྩིས་པ་ཡིན་ན་དམིགས་བསལ་ཡང་གདུང་རྒྱུད་རང་བཞིན་ཅན་ཧ་ཅང་གི་གལ་འགངས་ཆེན་པོ་དེ་ཆགས་གནང་གི་ཡོད་རེད་གང་ཡིན་ཟེར་ན་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་འཁྲུངས་ས་དེ་ད་ལྟ་གོང་ལ་གསུངས་པ་ནང་བཞིན་ལྷ་ས་ལ་ཡང་ཨ་ནི་སྐྱིད་ཤོད་ད་སྐྱིད་སྟོད་དང་སྐྱིད་སྨད་གཉིས་ཡོད་པའི་ནང་ནས་སྐྱིད་སྨད་ཁོངས་གཏོགས་རེད།

ད་ཡང་བོད་ཀྱི་རྒྱལ་རབས་སུམ་ཅུ་རྩ་བརྒྱད་པ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ཡང་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་མཁན་སློབ་ཆོས་གསུམ་ཐོག་མར་གདན་འཛོམས་ཨེ་ནི་བོད་ཀྱི་དགོན་སྡེ་ཐོག་མ་བསམ་ཡས་གཙུག་ལག་ཁང་བཞེངས་ཨེ་ནི་བསམ་ཡས་གཙུག་ལག་ཁང་ལ་ཡང་ད་གལ་གནད་ཆེ་ཤོས་ཅིག་དེ་སྒྲ་སྒྱུར་རྒྱ་གར་གླིང་ཞེས་བཀའ་འགྱུར་བསྟན་འགྱུར་བསྒྱུར་སའི་ང་ཚོ་སྒྱུར་སྡེ་འདི་གསར་དུ་བཏོད་གནང་བ་རེད་དེའི་སྐབས་ལ་ཡང་ཨེ་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་ལོ་ཙཱ་བ་བརྒྱ་དང་བརྒྱད་ང་ཚོ་བོད་པའི། བུ་ཕྲུག་གསོ་སྐྱོང་གནང་བས། ད་གཙོ་བོ་ནང་ལོགས་ནས་མི་བདུན་ང་ཚོ་ད་བོད་ཀྱི་དགེ་འདུན་པའི་ཟུར་ནས་མི་བདུན་རབ་བྱུང་གི་སད་མི་མི་བདུན་གསུང་ཡས་ནང་གི་ཡ་གྱལ་གཅིག་ཆགས་ཀྱི་ཡོད་རེད། དེའི་ནང་ལོགས་ནས་ང་ཚོ་རྨ་རིན་ཆེན་མཆོག་གསུང་ཡས་དེ་ཡིན་ན་མ་ད་རྒྱུད་པ་ནས་བྱུང་བའི་ཨེ་ནི་ཡབ་རྣམ་རྒྱལ་གྲགས་པ་དང་ཡུམ་དཔལ་འཛོམས་བུ་ཁྲིད་ཁོ་རང་གཉིས་ཀྱི་སྲས་ལ་འཁྲུངས་པ་ཡིན་ཙང་ད་རྒྱུད་པ་དེ་ལོ་ཙཱ་རྨ་རིགས་གདུང་ལས་གསུངས་ཡན་གྱི་དམིགས་བསལ་གྱི་རྨ་ལོ་ཙཱ་བ་རིན་ཆེན་མཆོག་གི་བརྒྱུད་པ་ཡིན་པ་ཡིན་ཙང་རྣམ་ཐར་ནང་ལ་འདི་གསལ་ཡོད་རེད། འཁྲུངས་ལོ་དེ་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གསུམ་ལོའི་བོད་ཟླ་དང་པོའི་ཚེས་པ་བཅོ་ལྔ་ང་ཚོ་ཡོངས་གྲགས་ཀྱི་ཆོ་འཕྲུལ་དུས་ཆེན་ཉིན་མོ་དེ་སྐུ་འཁྲུངས་པ་དེ་འདྲ་ཆགས་ཡོད་རེད་ད། འཁྲུངས་མ་ཐག་ཏུ་སྤྱིར་བཏང་གི་ང་ཚོ་བཟའ་བཏུང་ནང་ལོགས་ནས་གཙོ་བོ་བཏུང་བྱའི་རིགས་ར་དཀར་མོའི་འོ་མ་བཞོས་བྱས། རྒྱལ་བ་བསོད་ནམས་རྒྱ་མཚོའི་ཞལ་ཡར་ཕུལ། རྗེས་ལ་ཡང་ང་ཚོ་ད་སྔ་མོ་གི། གཞུང་གི་བསྡུ་དག་བྱས་པ་ཡིན་ན་སྐྱེས་པའི་མ་མ་དང་ཨེ་ནས་ནུ་མ་ནུ་བའི་མ་མ་སོགས་མ་མ་རིགས་བརྒྱད་ཀྱིས་གསོ་སྐྱོང་གནང་སྲོལ་ཡོད་པ་ནང་བཞིན་གྱི་ཨེ་ནས་ནུ་ཞོ་ཡོད་པའི་ཨ་མ་གཅིག་ལ་མ་མ་གཅིག་དམིགས་བསལ་བསྐོས་བྱས་དེས་གསོ་སྐྱོང་གནང་བ་ཡིན་ཙང་ཨེ་ནས་ཆུང་ཆུང་གི་མཚན་ལ་ར་ནུ་སྲི་གཅོད་ཟེར་ཏེ་ར་ནུ་ཟེར་དེ་ཆུང་ཆུང་སྒང་ལ་རའི་འོ་མ་ནུ་མ་ནུ་ནས་ཡིན་གསོས་པ་ཟེར་ར་ནུ་ཨེ་བསྲེས་ནས་མ་བཅུད་མ་ད་ལྟ་མ་མ་དེའི་མིང་ལ་སྲི་གཅོད་ཟེར་གྱི་ཡོད་རེད་ཨེ་ནས་དེས་དམིགས་བསལ་གྱི་གསོ་སྐྱོང་གནང་བ་ཡིན་ཙང་ཨེ་ནས་ཆུང་ཆུང་སྒང་ལ་ར་ནུ་སྲི་གཅོད་དཔལ་བཟང་ཟེར་གྱི་མཚན་ཐོགས་པར་བྱས་འོ་འདི་འདྲ་གསུངས་པ་ལ། ལགས་སོ་རྒྱལ་མཆོག་སྐུ་འཕྲེང་གསུམ་པ་ཟླ་བ་གསུམ་ལ་ཕེབས་པའི་སྐབས་ལ་དམིགས་བསལ་ཞེ་དྲག་ཅིག་ཡོད་ས་རེད་པ་དེ་བཞིན་ནི་ཡང་སྲིད་ལ་ངོས་འཛིན་གནང་ཡག་དང་དེ་གས་ནི་ག་འདྲ་ཞིག་བྱུང་ཡོད་མིན་དང་དེའི་སྐོར་ལ་མུ་མཐུད་ཡང་ང་ཚོ་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ་ད་རྒྱལ་བ་བསོད་ནམས་རྒྱ་མཚོ་སྐུ་འཁྲུངས་ནས་ཟླ་བ་གསུམ་མ་འགོར།

རྒྱལ་བ་སྐུ་འཕྲེང་གཉིས་པ་རྒྱལ་བ་དགེ་འདུན་རྒྱ་མཚོའི་མཚན་སྙན་གྲགས་ཧ་ཅང་གི་ཆེན་པོ་ཡིན་པ་ཡིན་ཙང་ཨ་ནི་དགུང་ལོ་གསུམ་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་ལྔའི་ལོ་ལ་སྐབས་དེ་དུས་ད་ལྟ་སྟོད་ལུང་སྐྱོར་མོ་ལུང་དགོན་པའི་གནས་བརྟན་ཟླ་བ་དང་ཨ་ནི་ཞབས་དྲུང་རིན་པོ་ཆེའི་གདུང་རྒྱུད་ད་ལྟ་མི་དབང་བསོད་ནམས་གྲགས་པ་ལ་སོགས་པ་ཁོ་རང་ཚོས་ཨ་ནི་རྒྱལ་བ་དགེ་འདུན་རྒྱ་མཚོའི་ཡང་སྲིད་ལ་ཡང་ངོས་འཛིན་ཞུས་པ་རེད་ད་ལྟ་ལོ་རྒྱུས་དེ་ཚོའི་ནང་ལ་ལོ་གཅིག་གཉིས་ཀྱི་མི་འདྲ་ས་ཏོག་ཙམ་ཡོང་གི་ཡོད་རེད་དཔེར་ན་དུང་དཀར་རིན་པོ་ཆེའི་ཚིག་མཛོད་དང། དེ་ནང་བཞིན་ད་ལྟ་གངས་ཅན་མཁས་དབང་རིམ་བྱོན་གྱི་མིང་མཛོད་ལ་སོགས་པ་དེ་ཚོའི་ནང་ལོགས་ལ་མཇལ་བ་ཡིན་ན་ཡང་དགུང་ལོ་བཞི་ལ་ཕེབས་པའི་སྐབས་ལ། ཨ་ནི་མི་དབང་ད་ལྟ་བསོད་ནམས་རྒྱལ་མཚན་དང་ཨ་ནི་པཎ་ཆེན་བསོད་ནམས་གྲགས་པ་ལ་སོགས་པ་ཁོ་རང་ཚོས། ཨ་ནི་རྒྱལ་བ་དགེ་འདུན་རྒྱ་མཚོའི་ཡང་སྲིད་ལའང་ངོས་འཛིན་གནང་ཨ་ནི་ངོས་འཛིན་གནང།

བསྙེན་སྡོམ་པ་བཞེས་པའི་སྐབས་དང་སྐབས་དེ་དུས་པཎ་ཆེན་བསོད་ནམས་གྲགས་པའི་དྲུང་ནས་སྡོམ་པ་བཞེས་གནང་བ་ཡིན། ཨེ་ནས་ད་མི་བླ་མའི་མཚན་གྱི་ཆ་ཤས་ཅིག་སློབ་མར་ཡང་གནང་སྲོལ་ཡོད་པ་ནང་བཞིན་ཨེ་ནས་བསོད་ནམས་ཟེར་དེ་མིང་མར་གནང་ཞིང་བསོད་ནམས་རྒྱ་མཚོ་བསྟན་པའི་ཉི་མ་ཕྱོགས་ལས་རྣམ་རྒྱལ་ཟེར་དེ་རྒྱལ་མཆོག་སྐུ་འཕྲེང་གསུམ་པ་ལ་མཚན་ཐོག་མར་བྱུང་སྟངས་དེ་འདི་ནས་བྱུང་བ་རེད། དེ་ནས།

གསང་ཕུ་ལེགས་པ་དོན་གྲུབ་ཀྱིས་ལས་སློབ་གནང་ཨེ་ནི་ཤར་རྩེ་ལེགས་པ་དོན་གྲུབ་ཀྱིས་དུས་སྒོ་གནང་བྱས་དགེ་ཚུལ་གྱི་སྡོམ་པ་བཞེས་གནང་བ་རེད་ཨེ་ནི་དགེ་ཚུལ་གྱི་སྡོམ་པ་བཞེས་པའི་རྗེས་ལ་ཡང་ཨེ་ནི་སྐབས་དེ་དུས་མིའི་གཙོ་བོ་ཡོངས་འཛིན་པཎ་ཆེན་བསོད་ནམས་གྲགས་པ་རེད་གླིང་སྟོད་ཆོས་རྗེ་ལེགས་པ་དོན་གྲུབ་རེད་ཤར་རྩེ་ལེགས་པ་དོན་གྲུབ་ལ་སོགས་པ་ཁོ་རང་ཚོའི་དྲུང་ནས་མདོ་དང་སྔགས་དང་རིག་གནས་ལ་སོགས་པ་དེ་འདྲ་གི་མང་པོ་ཅིག་གི་གསན་བསམ་གནང་ཡོད་རེད་ལྷག་པར་དུ་བཀའ་ཆོས་མང་པོ་ཅིག་གསན་གནང་ཡོད་རེད་དེའི་ནང་ལོགས་ནས་ད་ལྟ་པཎ་ཆེན་བསོད་ནམས་གྲགས་པའི་དྲུང་ནས་ད་ལྟ་ཚེ་དབང་གྲུབ་རྒྱལ་མ་དང་རྣམ་སྲས་སེར་ཆེན་དང་ཨེ་ནི་མ་གཅིག་དཔལ་ལྡན་ལྷ་མོ་འདོད་ཁམས་དབང་མོ། རྗེས་གནང་དང་དབང་ལ་སོགས་པ་གསན་གནང་ཡོད་རེད་དེ་ནས་ཆོས་རྗེ་ལེགས་པ་དོན་གྲུབ་ཀྱི་དྲུང་ནས་ཡང་འཇིགས་བྱེད་ཀྱི་མངོན་རྟོགས་གསན་གནང་ཡོད་རེད། ཤར་རྩེ་ལེགས་པ་དོན་གྲུབ་དྲུང་ནས་ནི་འཇམ་དབྱངས་དཀར་པོ་ལ་སོགས་པ་གང་ལྟར་མདོ་དང་སྔགས་ཀྱི་དེ་འདྲའི་ཟབ་ཆོས་མང་པོ་ཅིག་གསན་བསམ་གནང་ཤག་ད་དེ་གསན་པ་ཙམ་མ་ཟད་དབུས་ཕྱོགས་ཀྱི་ང་ཚོ་ཆོས་སྡེ་ཁག་དང་ཚོ་ལས་གསུང་ཆོས་མང་པོ་ཅིག་གནང་ཡོད་རེད་དེ་ནང་བཞིན་ད་དགུང་ལོ་བདུན་ལ་མ་གཏོགས་ཕེབས་ཡོད་མ་རེད་དེ་བྱས་ཙང་དགུང་ལོ་བདུན་ནས་བྱས་པ་ཅིག་གི་ང་ཚོ་ད་ལྟ་ཚེ་དཔག་མེད་ཀྱི་སྔགས་འབུམ་ཕྲག་བཅུ་གསུམ་དེ་ནང་བཞིན་ལྷ་མོ་དབྱངས་ཅན་མའི་བསྙེན་པ་ས་ཡ་ལྔ། ཨེ་ནི་སྐྱབས་འགྲོ་འབུམ་བཞི་ལ་སོགས་པ་དེ་འདྲས་ཀྱི་ཧ་ཅང་གི་ཐབས་དེ་སྒྲུབ་པ་ཉམས་བཞེས་གནང་ཡ་དེ་ཧ་ལས་པ་ཅིག་མང་པོ་ཅིག་གནང་ཤག་ལགས། ལགས་སོ། བྱས་ཙང་ད། དགུང་ལོ་ཆུང་ཆུང་ལས་ཕེབས་མེད་པ་ཡིན་ནའི་ལས། ད་ལྟ་གོང་ལ་ངོ་སྤྲོད་གནང་བ་ནང་བཞིན་གྱིས་ཨེ་ནི་ཐུགས་རིག་ཧ་ཅང་རྣོ་པོ་ཞེ་དྲག་ཅིག་ཡོད་ས་རེད་ལ། ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ནའི་ལས་ཐོག་མར་ད་ངོས་འཛིན་གནང་པའི་སྐབས་ཀྱི་སྤྱི་ཚོགས་ཀྱི་ད་ལྟའི་གནས་སྟངས་ཡིན་ནའི་རེད་དེ་ནང་བཞིན་ཨེ་ནི་སྐུ་ན་ཕྲ་བའི་སྐབས་ལ་ཡིན་ནའི་ཡང་དམིགས་བསལ་གྱི་ཅིག་ནང་འཁྲུག་དང་དེའི་རིགས་ལ་ནི་བར་འདུམ་གནང་བ་དང་དེའི་སྐོར་གྱི་ཡང་གནས་ཚུལ་ངོ་སྤྲོད་གནང་བ་ཅིག་སྔོན་ལ་ཡང་དུམ་བུ་འདི་ཅིག་གིས་ངོ་སྤྲོད་ཞུ་གི་ཡིན།
པཎ་ཆེན་བསོད་ནམས་གྲགས་པ་པཎ་ཆེན་བསོད་ནམས་གྲགས་པ། ཞུ་ཡ་འདི་ནི་རྒྱལ་བ་རིན་པོ་ཆེའི་ཡོངས་འཛིན་གནང་མཁན་འདི་རེད་པ་ད་ས་རོལ་བའི་རྩེ་ཐང། པཎ་ཆེན་བསོད་ནམས་གྲགས་པ་སེ་ར་འབྲས་སྤུངས་དགའ་ལྡན་ཁྲི་པ་གནང་མཁན་ཅིག་རེད། པཎ་ཆེན་བསོད་ནམས་གྲགས་པ་སྐྱོར་མོ་ལུང་ནས་ཞབས་དྲུང་གདུང་རྒྱུད་རིན་པོ་ཆེ་མི་ཡི་མགོན་པོ་བསོད་ནམས་གྲགས་པ་རྒྱལ་མཚན་སོགས་ནས་རྐང་གླིང་གི་ངོས་འཛིན་ཞུས་གདན་སར་གདན་ཞུ་སོགས་བྱས། མེ་རྟ་ཆིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་དྲུག་གི་ལོ་ཚལ་གུང་ཐང། མེ་ཏོག་མཆོད་པའི་སྐབས་མཚན་མོ་གཙུག་ལག་ཁང་དུ་མེ་ཤོར་གྱིས་རྟེན་གསུམ་ཡོད་དགུ་རྩ་མེད་དུ་སོང་བ་དང། སྟག་ལུང་གཙུག་ལག་ཁང་ལ་ཡང་མེ་ཤོར་བྱུང། ད་ལྟ་འདི་བསྟན་རྩིས་རབས་གཅིག་རེད་མ་གཏོགས་ཅི། འདི་ཚོ་རྟ་ཁ་སོར་བས་འདི་སྐབས་ལ་འདི་བྱུང་བ་རེད་ད་ཟེར་རབས་ཅིག་ལྷ་སའི་སྟོད་དེ་གུང་ཐང་ཟེར་མཁན་ཅིག། གཙུག་ལག་ཁང་ཆེན་པོ་ཅིག་རེད་བླ་མ་ཞང་རིན་པོ་ཆེས་བསྐྱོན་པ་རེད་བཀའ་བརྒྱུད་པའི་དེ་རེད་ད་འདིའི་མེ་ཤོར་རེད་འདི་ནང་བཞིན།

བཅུ་ལ་ཕེབས་པའི་སྐབས་ལ་ད་དམིགས་བསལ་ནི་འབྲས་སྤུངས་ལ་ཕེབས་པ་དང་དང་དེ་བཞིན་ཡང་ནང་འཁྲུག་ལ་བར་འདུམ་མཛད་ཚུལ་དང་དེའི་སྐོར་ལ་ད་དམིགས་བསལ་གྱི་མཛད་པ་འདི་བྱུང་གནང་ཡོད་དུས་ད་ལྟ་ཡང་རིམ་པས་ཇེ་ཆེར་ནི་སྐུ་ཞབས་ཀྱིས་ང་ཚོར་ངོ་སྤྲོད་གནང་རོགས་གནང། ལགས་རེད་འདི་དགུང་ལོ་བཅུ་ལ་ཕེབས་པའི་སྐབས་ལ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་ལྔ་བཅུ་ང་གཉིས་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་དཔལ་ལྡན་འབྲས་དཀར་སྤུངས་པའི་ཁྲི་པ་ལ་ཕེབས་རྗེས་སྐབས་དེ་དུས་དཔལ་ལྡན་འབྲས་སྤུངས་ཀྱི་ཁྲི་ཐོག་བྱས་པ་ཡིན་ན་ཁྲི་ཐོག་བཅུ་གཉིས་པ་འཁེལ་གྱི་ཡོད་རེད་ཁྲི་ཐོག་བཅུ་གཉིས་པའི་ཁྲི་ལ་ཕེབས་རྗེས་ཨ་ནེ་ཁྲི་པའི་མཛད་ཁུར་བཞེས་གནང་ཡོད་རེད་དེ་ནས་དགུང་ལོ་བཅུ་གཅིག་ལ་ཕེབས་པ་སྤྱི་ལོ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་ད་ལྟ་ང་ཚོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་ཀྱི་དབུ་བཞུགས་ལ་ཕེབས་རྗེས་ཨ་ནེ་སྐབས་དེ་དུས་ནས་བྱས་པ་ཅིག་གི་ད་ང་ཚོ་སྨོན་ལམ་ཆེན་མོའི་སྐབས་ལ་སློབ་དཔོན་དཔའ་བོས་མཛད་པའི་སྐྱེས་རབས་སོ་བཞི་པའི་འཁྲུངས་རབས་གསུང་ཆོས་ཟེར་ཡ་དེ་ཡོད་རེད་པ་སྐབས་དེ་དུས་ནས་གསུང་སྲོལ་ཡོད་པ་ནང་བཞིན་གྱི་ཨ་ནེ་ཕྱག་ལེན་གྱི་བཀའ་ཆོས་གནང་ཡ་ལ་སོགས་པ་ང་ལ་དེ་འདྲས་གནང་ཡོད་རེད།

རྒྱུན་ལ་ཕེབས་པ་ནས་བྱས་པ་ཅིག་གི་སྤྱི་སྔགས་ཉམས་བཞེས་མང་པོ་ཞིག་གནང་ཡོད་རེད་དེ་ཡིན་དུས་དགུང་ལོ་བཅུ་གཅིག་ཡན་འདབ་ལ་ཡག་སྤྱི་དང་གུ་རུ་དྲག་པོའི་གཟུངས་སྔགས་འབུམ་ཕྲག་ཉིས་བརྒྱ་དེ་འདྲའི་གྲངས་གསོག་བསྙེན་སྒྲུབ་གནང་ཤག་དེ་ནང་བཞིན་གྱི་ཡང་དགུང་ལོ་བཅུ་གསུམ་ལ་ཕེབས་པ་ད་ལྟ་ཕྱི་ལོ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་ལྔའི་ལོ་ལ་རྒྱལ་མཆོག་སྐུ་གོང་མའི་སྐབས་ལ་ཡང་ཐོག་མར་གསར་བཞེངས་གནང་པའི་ཆོས་འཁོར་རྒྱལ་གཙུག་ལག་ཁང་ལ་ཡང་ཕེབས་རྗེས་ཡེ་ཤེས་ཁྱུང་ནག་གི་ཡང་སྔགས་འབུམ་བསྙེན་པ་དེ་འདྲའི་པོ་བསྙེན་སྒྲུབ་དང་ཉམས་བཞེས་གནང་ཤག་དེ་ནས་དེའི་རྗེས་ལ་ཡང།

རྒྱབ་ཆེ། མི་གསོད་བ་སོགས་པ་དེ་འདྲས་འགྲོ་མ་དགོས་པའི་ཐོག་ནས་ཞི་བདེ་ལྷིང་འཇགས་བྱས་རྗེས་སྐབས་དེ་དུས་ཀྱི་མང་ཚོགས་ཚོ་ནང་ཧ་ཅང་གི་དགའ་མོས་དང་དད་པ་བྱེད་མཁན་བྱུང་རྗེས་དེ་འདྲས་ཐོག་ནས་མཚན་སྙན་གྲགས་ཆེན་པོ་རྒྱས་ཡག་དེ་འདྲ་བྱུང་པ་རེད་ལ། ལོངས་ཞུ་ཚང་གི་ཏག་ཏག་ཏག་སྐབས་དེ་དུས་ནི་ནང་འཁྲུག་དང་དེ་འདྲས་མང་པོ་གཅིག་ལ་ཨེ་ནི་བར་འདུམ་གནང་པ་དང་དེ་ནས་ཤིང་རྟ་རིམ་པས་བྱས་རྗེས་ནི་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་གི་མཚན་སྙན་དེ་ལས་ཆེ་རུ་གཅིག་གིས་འཕེལ་ཡོད་ས་རེད་ལ་དེའི་སྐོར་ལ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདི་འདྲ་གཅིག་གནང་བཞག། ད་ཡང་ད་གའི་ཞུ་ཐོག་རེ་རྒྱ་བ་སོ་ནམ་རྒྱ་བཟོ་ཁ་ཆུང་བ་རྒྱལ་ལ་ཞུ་བའི་སྐབས་ལ་ཡང་གནས་སྟོང་ནང་ཙམ་ཧ་ཅང་བ་བྱས་ནས་ཡང་དམག་འཁྲུག་རྒྱ་འགྲོ་ཅིག་ད་རྒྱ་བ་རུམ་ཅིག་རྒྱུ་གུ་ཕེར་བ་ནང་སེ་ཅན་དེ་འདྲི་ཞུ་བ་ཕྱིན་ད་རྒྱ་བ་རུམ་ཅིག་ཕེར་ཅན་ཡང་འདུམ་ཅིག་སྟོང་ནང་ནས་ཨ་ནི་འདུམ་འདི་ཁྱིང་འདི་རྒྱུན་ལྡན་གྱི་གཏན་འཁེལ་རེ་ཁྱིང་འདི་བྱུང་མ་སོང་དེ་གནས་སྐབས་དམག་རྒྱག་མ་གོ་ཚེ་ཅིག་ཁྱིང་ཅིག་བྱེད་ཐུབ་པ་ཡིན་སེ་ཅན་གསུང་དགོས་བ་རེད། རྟེན་ཅིང་ནས་མ་བྱུང། སྐབས་ཆིངས། གཡུལ་འཐབ་བཀག་ཐུབ་ཙམ་བྱུང། ཟེར་ད་འདི་དངོས་གྲུབ་རྒྱ་མཚོའི་ཤིང་རྟ་ཟེར་ཁོང་གི་རྣམ་ཐར་དེ་དངོས་གྲུབ་རྒྱ་མཚོའི་ཤིང་རྟའི་ནང་ལ་ཐོན་གྱི་ཡོད་པ་རེད། སླར་ཡང་སྡེ་སྲིད་ནང་ཞིག་གི་སྡེ་གཟར་སྐྱིད་ཤོད་ཕྱོགས་སུ་ལངས་ཏེ་དགའ་ལྡན་ཁྲི་རིན་པོ་ཆེ་དགེ་ལེགས་དཔལ་བཟང་དང་འབྲི་སྟག་ཕག་མོ་གྲུ་པ་འོལ་དགའ་བ། སྟོད་ལུང་བདེ་ཆེན་པ་སོགས་ནས་ཞུ་ཆིངས་མཛད་ཀྱང་ཤོག་ཆེ་རུ་མ་བྱུང་བས་རྒྱལ་ནས་རྒྱལ་མཆོག་བསོད་ནམས་རྒྱ་མཚོ་གདན་ཞུས་དོས་གདན་ཞུས་དོས་དྲག་བྱུང་བས་སྐྱིད་ཤོད་དུ་ཕེབས་ཏེ་དན་འབག་རིན་ཆེན་སྒང་དུ་བཞུགས་སྒར་གནང་ནས་བར་མི་རྣམས་ལ་ཆིངས་ལུགས་སྐོར་ལ། ཕྱོགས་ཞེན་མི་བྱེད་པ་དང་བཀའ་གྲོས་ཕྱི་གསལ་མི་བྱེད་པའི།

ཆེན་པོ་ཅིག་ཆགས་གནང་གི་ཡོད་ས་རེད་ལ་དེ་བཞིན་ད་དགུང་ལོ་བཅུ་དྲུག་ལ་ཕེབས་པའི་སྐབས་ལ་ཡིན་ནའི་ཨེ་ནི་སེ་རའི་ཁྲི་པ་འདུག་སེ་གནང་ཡོད་རེད་པ། ལགས་རེད་ད་རང། དེ་ནས་ད་ལྟ་དགུང་ལོ་བཅོ་ལྔ་ལ་ཕེབས་པའི་སྐབས་ལ་ད་ལྟ་ཆོས་འཁོར་རྒྱལ་ལ་ཕེབས་རྗེས་སྤྱིར་བཏང་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་དེ་རྒྱལ་མཆོག་སྐུ་གོང་མ་རྒྱལ་བ་དགེ་འདུན་རྒྱ་མཚོའི་སྐབས་ལ་བཞེངས་པ་རེད་ཡིན་པས་ནས་རྒྱལ་བ་སྐུ་ཕྲེང་གསུམ་པའི་སྐབས་ལ་ཡང་ཡང་ཆོས་འཁོར་རྒྱལ་ལ་ཕེབས་རྗེས་དབང་དྲག་རོལ་པའི་དགའ་ཚལ་ཟེར་གྱི་ཡང་ནང་གསེས་ཀྱི་གཙུག་ལག་ཁང་གཅིག་ཕྱག་བཏབ་པ་རེད་དེ་ནས་དགུང་ལོ་བཅུ་དྲུག་ལ་ཕེབས་པ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་བརྒྱད་ལོ་ལ་ཨེ་ནི་ད་ལྟ་ང་ཚོ་ཡོངས་གྲགས་ཀྱི་གདན་ས་གསུམ་ནང་ནས་སེ་ར་ཐེག་ཆེན་གླིང་གི་མཁན་པོའི་ཁྲི་ལ་ཡར་ཕེབས་སྐབས་དེ་དུས་མཁན་པོའི་ཁྲི་ཐོག་བྱས་པ་ཡིན་ན་ཁྲི་ཐོག་བཅོ་ལྔ་པ་དེ་ཆགས་ཀྱི་ཡོད་རེད་ཁྲི་ཐོག་བཅོ་ལྔ་པ་ལ་ཡར་ཕེབས་རྗེས་ཨེ་ནི་སྐབས་དེ་དུས་ཀྱི་ལིག་བ་རིན་པོ་ཆེ་ཚོགས་སྤྱི་ལ་སོགས་པ་ཨེ་ནི་མཁན་པོའི་གནང་སྒོ་ག་རེ་ཡིན་པ་དེ་རྒྱས་ལེགས་གྲུབ་གནང་ཡག་ལ་སོགས་པ་དེ་འདྲས་གནང་ཡོད་རེད་དེ་ནས་དགུང་ལོ་བཅུ་བདུན་ལ་ཕེབས་པ། ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཨེ་ནི་ད་ལྟ་སྣེ་གདོང་པའི་གུས་བཀུར་དང་དེ་ནས་བཟུང་སྣེ་གདོང་པའི་དབུ་བླ་ཆགས་པ་རེད་དེ་ཡིན་དུས་ཨེ་ནི་སྐབས་དེ་དུས་སྣེ་གདོང་གོང་མ་ཆེན་མོ་སྐབས་དེ་དུས་ཀྱི་ངག་དབང་བཀྲ་ཤིས་གྲགས་པ་རྒྱལ་མཚན་ནས་ཨེ་ནི་རྒྱལ་མཆོག་སྐུ་གོང་མ་ཨེ་ནི་དབུ་བླ་ཡིན་པ་ཡིན་ཙང་ལྷོ་ཁ་སྣེ་གདོང་ལ་ཡང་གདན་དྲངས་ཤིང་ཨེ་ནི་ཕྱག་ཐམ་དམར་པོ་ཟེར་ཡག་ཅིག་ཕུལ་གནང་བ་རེད་དེ་ནས་དགུང་ལོ་བཅོ་བརྒྱད་ལ་ཕེབས་པ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་ལོ་ལ་ད་ལྟ་ང་ཚོ་རིན་པོ་ཆེ་ད་ཀུན་བཟང་རྩེ་པ་ཟེར་འདི་ད་ནི་གསང་སྔགས་རྙིང་མའི་མཁས་པ་ཧ་ཅང་གི་ཆེན་པོ་ཅིག་རེད་ཁོ་རང་གི་དྲུང་ནས་སྔ་འགྱུར་རྙིང་མའི་ད་ལྟ་དབང་དང་ལུང་དང་མན་ངག་དང་ཆོ་ག་ཕྱག་ལེན་ལ་སོགས་པ་ཧ་ཅང་གི་མང་པོ་ཅིག་གསན་བཞེས་གནང་ཡོད་རེད་དེ་ནས་ད་ལྟ་དགུང་ལོ་བཅུ་དགུ་ལ་ཕེབས་པ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་གཅིག་ལོ་ལ་ཨེ་ནི་སྣེ་གདོང་ཞབས་དྲུང་ད་ལྟ་ངག་དབང

རྗེས་ལ་ཡཱ་ད་སང་ཉིན་དེའི་འབྲས་སྤུངས་ནི་གདན་ས་ཡིན་པ་ཡིན་ས་ཡཱ། ཕེབས་ཡཱ་གི་མདང་དགོང་དེ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་མཚན་ལམ་ལ་ཡང་དམིགས་བསལ་ཞིག་བྱུང་བ་རེད་གང་ཡིན་ཟེར་ན། ད་ལྟ་གུར་གྱི་མགོན་པོ་ད་ལྟ་ང་ཚོ་དཔལ་ས་སྐྱ་པའི་ད་ཐུན་མོང་མ་ཡིན་པའི་སྲུང་མ་བྱེད་ཀྱི་ཡོད་རེད་དེ། བསྟེན་གསོལ་གནང་དགོས་ཡ་གི་ད་རྟགས་དང་མཚན་མ་དེ་བྱུང་བ་རེད་དེ་ལ་བརྟེན་ནས་ཨ་ནི། རྒྱལ་བ་ཀུན་འདུས་གསུམ་ག་བསོད་ནམས་རྒྱ་མཚོས། ད་ས་སྐྱའི་ཕྱོགས་ནས་གུར་གྱི་མགོན་པོ་ལ་སོགས་པ་དང་གསུང་ཉམས་བཞེས་གནང་ཡ་དང་དེ་གནང་ཙམ་མ་ཟད། ཨེ་ནི་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་རྣམ་རྒྱལ་གྲྭ་ཚང་འབྲས་སྤུངས་ལ་ཡར་ཕྱག་བཏབ་པའི་སྐབས་ལ་ཨེ་ནི། གྲྭ་ཚང་ལས་མི་དེ་གུར་གྱི་མགོན་པོའི་ཆོ་ག་ཕྱག་ལེན་སྟངས་ཡང་དོན་མཛད་པའི་གསར་འཛུགས་གནང་བ་རེད་དེའི་རྗེས་ལ་ད་མི། ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་རྒྱལ་མཆོག་ལྔ་པ་ཆེན་པོས་བོད་གཞུང་དགའ་ལྡན་ཕོ་བྲང་པ་གསར་དུ་དབུ་བརྙེས་པའི་རྗེས་ལ་ཡང་ཨེ་ནི་ད་ལྟ་ང་ཚོ་བོད་ཟླ།

ཡིན་འདྲེ་གི། ཁ་སོ་རེད་སྟབས་ཀྱིས་ཡིན་མ་འདྲ། ཆུ་དེ་པད་ཁ་རྒྱུ་བ་རེད། ཆུ་དེ་པད་ཁ་རྒྱུ་ད། དེ་རིང་སང་ད་ཆེ་ནི་ད། དུས་མ་ལོག་གོང་ལ། རག་ཏུ་ད་སྐྱེ་ཁ་བྱེད་གི་ཡོག་རེད། ཆུ་དུ་ད་བ་ཆུ་ནི་ཡོག་མ་རེད་ཆུ། ར་སྐྱོན་མ་ད་ཆུ་པད་རྒྱུ་ཚ་ནི་པད་ད་ཆུ་དེ་ཡོག་འདི་ག་ཡིན་སོན་ན། རྟེན་འབྲེལ་རུབ་ཅིག་གི་བྱས། ཨ་ནི་དགེ་འདུན་པ་ད། དགེ་འདུན་མི་བྱེད་དུད་པའི་བྱིན་རླབས་སོང་ཙང་རེད། དོ་དེ་གས་དེ་གང་ག། སོ་རེད་དགེ་འདུན་པའི་གཟིགས་སྐོར་རེད། དོ་དེ་ད་མྱང་རེད་དེ་སུས། ཅི་ཡང་ཆོས་པའི། ཆོས་སྒྲོམ་བླང་ཡག་གི། དོ་ཨོ་ཤ་ཡོག་རེད།

སྣང་ཚུལ་བྱུང་ཡག་ཞིག་འདུག་ད་དེ་གའི་ཐོག་ནས་ནི་མུ་མཐུད་ད་ལྟ་སྐུ་ཞབས་ཀྱིས་ང་ཚོར་ངོ་སྤྲོད་ཞིག་གནང་རོགས་གནང། ད་དེ་དགུང་ལོ་ཉི་ཤུ་རྩ་གཅིག་ལ་ཕེབས་པའི་སྐབས་ལ་སྐབས་དེ་དུས་དགའ་ལྡན་ཁྲི་པ་ཟུར་བ་མཁས་གྲུབ་དགེ་ལེགས་དཔལ་བཟང་པོས་མཁན་པོ་གནང། ནས་སྐབས་དེ་དུས་དགའ་ལྡན་ཁྲི་པ་ལས་ཐོག་པ་དེ་ད་ལྟ་དགེ་འདུན་དར་རྒྱས་ལགས་ཀྱིས་ལས་སློབ་གནང། ནས་ད་ལྟ་ཤངས་དགེ་འཕེལ་ཆོས་རྗེ་ད་ལྟ་ཕྱོགས་ལས་རྣམ་རྒྱལ་བ་ཁོ་རང་གིས་གསང་སྟོན་གནང། ལྷ་བཙུན་བསོད་ནམས་དཔལ་བཟང་གིས་དུས་གོ་གནང་བྱས་གང་ལྟར་མཁན་སློབ་དེ་ཚོ་ཆ་ཚང་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུས་གནང་བ་རེད་ད་དེའི་ནང་ལོགས་ན་ཡང་རྒྱལ་རབས་ལོ་རྒྱུས་ཁ་ཤས་ལ་ཡང་མ་མཐུན་པ་ཡོང་གི་འདུག་ཁ་ཤས་གསུང་ཡ་བྱས་པ་ན་དགུང་ལོ་ཉི་ཤུ་རྩ་གཉིས་ལ་ཨེ་ནི་ད་ལྟ་བསྙེན་རྫོགས་ཀྱི་དགེ་སློང་གི་སྡོམ་པ་ཞུས་གནང་བ་རེད་ཞེས་གསུངས་གི་འདི་འདྲའི་གསུངས་མཁན་ཡོང་གི་འདུག་ད་གང་ལྟར་དགུང་ལོ་ཉི་ཤུ་རྩ་གཅིག་དང་རྩ་གཉིས་ལོ་གཅིག་གི་ཁྱད་པར་རེད་མ་གཏོགས་བསྙེན་རྫོགས་ཀྱི་སྡོམ་པ་ཞུས་པ་འདི་གང་ལྟར་ལོ་གཅིག་གི་ཁྱད་མ་གཏོགས་དེ་རེད་དེའི་རྗེས་ལ་ཡང་དགེ་བའི་བཤེས་གཉེན་ད་ལྟ་ཀུན་བཟང་རྩེ་པ་དང་ཨེ་ནི་དཔལ་ལྡན་ས་སྐྱ་པའི་བསྟན་འཛིན་གྱི། སྐྱེས་བུ་ཆེན་པོ་ང་ཚོ་ཚར་ཆེན་བློ་གསལ་རྒྱ་མཚོ་ཆོས་འདི་དང་ཨ་ནེ། རྗེ་བདེ་བ་ཅན་པ་ལ་སོགས་པ་སྐབས་དེ་དུས་ཀྱི་ད་མཁས་གྲུབ་ཀྱི་སྐྱེས་བུ་དམ་པ་དེ་ཚོའི་དྲུང་ནས་ཨ་ནེ། བཀའ་ཆོས་དང་ཨ་ནེ་མདོ་སྔགས་གཞུང་ཆེན་གྱི་འདི་འདྲའི་ཧ་ཅང་གི་མང་པོ་ཅིག་གསན་བསམ་སློབ་གཉེར་གནང་ཡོད་རེད་དེའི་རྗེས་ལ་ཡང་དགུང་ལོ་ཉི་ཤུ་རྩ་གསུམ་ལ་ཕེབས་པའི་སྐབས་ལ། ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་ལྔ་ལོ་ལ་འཁེལ་ཡོད་རེད་ལོ་འདི་ནས་བྱས་པ་ཅིག་གི་ལོ་འགའ་ཤས་རིང་ལ་ད་ལྟ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ད་ཚོགས་མགོན་ལ་ཡང་ཆིབས་བསྒྱུར་གནང་ཨ་ནེ་དགོངས་དག་ཆོ་འཕྲུལ་སྨོན་ལམ་གྲོལ་ནས་བས་ད་ལྟ་སྐུ་ལས་བསྐྱོན་བྱས་ལྷ་སའི་ད་ལྟ། གཙུག་ལག་ཁང་ལ་ཞབས་བསྐོར་དེ་འདྲའི་བསྐྱོན་བྱས་ཞབས་བསྐོར་དགོས་ཏེ་འབུམ་ཕྲག་ཁ་ཤས་གྲངས་གསོག་གནང་ཡ་ལ་སོགས་པ་དེ་འདྲས་ཀྱི་ཉམས་བཞེས་གནང་ཡོད་རེད་དེ་ནས་དགུང་ལོ་ཉི་ཤུ་རྩ་ལྔ་ལ་ཕེབས་པའི་སྐབས་ལ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བདུན་ལོ་ལ་འཁེལ་ཡོད་རེད་དེ་དུས་ཨེ་ནི་ཡ་གཙང་གི་ཕྱོགས་ལ་ཡ་ཕེབས་བྱས་སྐབས་དེ་དུས་ཨེ་ནི་གཙང་གི་ཕྱོགས་ཀྱི་མང་ཚོགས་དེ་ཚོ་ལ་ཡ་དབང་ལུང་མན་ངག་ལ་སོགས་པ་དང་དེ་འདྲའི་བཀའ་ཆོས་གནང་ཡ་དང་དབང་གནང་ཡ་ལ་སོགས་པ་དེ་འདྲས་ཀྱི་ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར་གནང་བ་རེད་དེ་ནང་བཞིན་གྱི་ད་ལྟ་ང་ཚོ་གཙང་གི་ཕྱོགས་ཀྱི་ད་ལྟ་གནས་རྙིང་དགོན་པའི། ཁྲི་ལ་ཕེབས་རྗེས་དེ་འདྲའི་ཁྲི་པའི་མཚན་འགའ་ཤེས་པ་དེ་འདྲའི་བྱུང་ཤག་ཨ་ནི་ལོ་དེ་ལ་ཡ་ད་ལྟ་དགུང་ལོ་ཉི་ཤུ་རྩ་གསུམ་མ་གཏོགས་ཕེབས་ཀྱི་ཡོད་མ་རེད་ལོ་དེ་ལ་ནང་སོ་དང་བརྙན་ལ་ཡ་ད་དེ་འདྲའི་གི་ལྷོ་ཁའི་ཕྱོགས་ལ་ཡ་ག་ད་དེ་མ་མཐུན་པ་དང་དེ་འདྲའི་བྱུང་བ་དེ་ཚོ་ལ་ཡ་ཡང་བར་འདུམ་དང་བཀའ་སློབ་གནང་ཡ་ལ་སོགས་པ་དེ་འདྲའི་གནང་ཤག་དེ་ནང་བཞིན་གི་ལྷོ་ཁའི་ཕྱོགས་ལ་ཡ་ཕེབས་རྗེས་མང་ཚོགས་ཚོ་ལ་བཀའ་དབང་གནང་ཡ་རེད་བཀའ་ཆོས་གནང་ཡ་རེད་དེ་ནང་བཞིན་གི་སངས་རྒྱས་ཀྱི་བསྟན་པ་འདི་དགེ་འདུན་དེ་ལ་རག་ལས་གསུངས་པ་ནང་བཞིན་ད་མི་དགེ་འདུན་གྱི་སྡེ། ནང་ནས་ད་རབ་བྱུང་དང་བསྙེན་རྫོགས་སྟོང་ཕྲག་ལྷག་གི་སྐབས་དེ་དུས་ལྷོ་ཁའི་ཕྱོགས་ལ་ཡང་བསྒྲུབས་ཨེ་ལྷོ་ཁའི་ཕྱོགས་ལ་ཡ་ཆ་བཞག་པ་ཡིན་ན་ལྷོ་ཁ་ད་ལྟ་བཟང་མོ་ཆེ་དང་ལྷོ་ཁ་མཚོ་སྣ་དང་ལྷོ་བྲག་དང། དེ་ནང་བཞིན་གི་ད་ལྟ་གསེར་གྲོང་གཞིས་ཀ་དང་གནམ་བདེ་དང་སྨྲ་བོ་ལྕོག་ལ་སོགས་པ་ད་ལྷོ་ཁ་ཁུལ་ཡུལ་ལུང་མང་པོ་ཅིག་ལ་ཡང་ཕེབས་བྱས་ཨེ་ནི་མང་ཚོགས་ཚོ་ལ་ཡང་གསུང་ཆོས་དང་བཀའ་དབང་གནང་ཡ་ལ་སོགས་པ་དེ་འདྲ་གི་མཛད་པ་ཕྱག་ལས་བསྐྱངས་གནང་ཡོད་རེད་ལགས། ལགས་ལགས་སོ། དེ་རྗེས་གོང་ལ་ནི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་དུས་ད། གྲྭ་ཚང་ལ་ནི་དམིགས་བསལ་ད་བོད་ཟླ་གསུམ་པའི།

རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ནི་དཔལ་ལྡན་འབྲས་དཀར་སྤུངས་པར་ཡང་ཕྱག་བཏབ་པ་རེད་ཅེས་ད་ཡོངས་གྲགས་ལོ་རྒྱུས་ནང་དེ་གསུངས་ཡོད་རེད། ཡིན་པ་ཡིན་ན་ཡང་ཅིག་ལོ་རྒྱུས་ཁག་ལ་མ་འཁོད་པ་ཡིན་པ་ཡིན་ནའི་སྔོན་མ་ང་ཚོ་བོད་ཀྱི་རྒན་རབས་ཚོས་ནི་ཞལ་གྱི་གསུང་རྒྱུན་གཞིར་བཞག་བྱས་པ་ཡིན་ན་རྒྱལ་བ་སྐུ་ཕྲེང་གཉིས་པ་རྒྱལ་མཆོག་དགེ་འདུན་རྒྱ་མཚོས་ཐོག་མར་ནི་མངའ་དྭགས་རྒྱལ་གསུམ་ནང་ལོགས་ནས་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་ཐོག་མར་གསར་བཞེངས་གནང་པའི་སྐབས་ལ་ནི་ལེགས་བཤད་གླིང་ཟེར་ཡག་གི་གྲྭ་ཚང་ཅིག་གསར་འཛུགས་གནང་བ་རེད་ད་འདི་ནས་བྱས་པ་གཅིག་གི་ཐོག་མར་དབུ་ཚུགས། དེའི་རྒྱུན་ནས་གྲྭ་རྒྱུན་དེ་རྒྱ་ཚུགས། རྒྱལ་མཆོག་སྐུ་ཕྲེང་གཉིས་པ་རྗེ་དགེ་འདུན་རྒྱ་མཚོས་ད་ཆིབས་ཞབས་སུ་རྒྱ་ཚུགས་ཆིབས་བསྒྱུར་གནང་ནས་འབྲས་སྤུངས་བཞུགས་པའི་སྐབས་ལ་དེ་ཚོའི་མིས་ད་སློབ་གཉེར་གནང་ས་དང་བཞུགས་ས་དང་དེ་འདྲས་གཙོ་བོར་བྱས་པས་ད་མི་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་ད་གསུང་ཞབས་སུ་བཞུགས་པ་ལ་སོགས་པ་དེའི་ཆེད་དུ་དཔལ་ལྡན་འབྲས་དཀར་སྤུངས་པ་ལ་ཡང་ཕན་བདེ་ལེགས་བཤད་གླིང་ཟེར་ཏེ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ལོ་ལ་རྒྱལ་བ་སྐུ་ཕྲེང་གསུམ་པས་ད་དངོས་སུ། གསར་འཛུགས་གནང་ཨེ་མཚན་ལ་ཕན་བདེ་ལེགས་བཤད་གླིང་ཞེས་འདི་རྒྱལ་བ་སྐུ་ཕྲེང་གསུམ་པས་གསར་མ་གནང་བ་ཞིག་ཆགས་ཡོད་རེད། དེའི་རྗེས་ལ་ང་ཚོས་གསུངས་སྟངས་ལ་ལོ་ཁ་ཤས་ཁྱད་པར་ཡོད་རེད། དུང་དཀར་ཚིག་མཛོད་བྱས་པ་ཡིན་ན་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བཞི་ལོ་ལ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་རྣམ་རྒྱལ་གྲྭ་ཚང་གསར་འཛུགས་གནང་པའི་སྐོར་དེ་འདྲས་འཁོད་བཞག་དེ་ཡིན་དུས་རྒྱལ་བ་སྐུ་ཕྲེང་གསུམ་པས་དངོས་སུ་ད་གསར་འཛུགས་གནང་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་རེད་ད་ནི་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱིས་ད་གདན་ས་འདི་འདྲས་དང་ལྷག་པར་དུ་ཆོས་འཁོར་རྒྱལ་ལ་སོགས་པ་དེ་ཚོ་རྗེ་དགེ་འདུན་རྒྱ་མཚོ་ནས་བྱས་པ་ཅིག་མིན་ག་འདྲས་ཤིག་བསྐྱངས་གནང་གི་ཡོད་པ་ཡིན་ནའང་འདི་འདྲས་བྱས་རྒྱལ་བ་སྐུ་ཕྲེང་གསུམ་པས་བསྐྱངས་གནང་བའི་ཆེད་དེ་རྣམ་རྒྱལ་གྲྭ་ཚང་ཡོངས་གྲགས་བྱས་པ་ཡིན་ན་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐབས་དུ་ཡང་གསར་འཛུགས་གནང་བ་ཆགས་ཀྱི་ཡོད་རེད་ད་མཚན་འདི་ཕན་བདེ་ལེགས་བཤད་གླིང་ཟེར་ཏེ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་གནང་བ་རེད་ཡིན་པ་ཡིན་ནའི། རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་སོག་ཡུལ་ལ་ཡང་ཆིབས་བསྒྱུར་གནང་པའི་སྐབས་ལ་ཡང་ད་མིན། རྒྱལ་བ་སྐུ་ཕྲེང་གསུམ་པ་དང་ཨ་ནེ་སོག་པོའི་རྒྱལ་པོ་ཨལ་ཐན་རྣམ་པ་གཉིས་འདི་ད་བོད་ཀྱི་ཆོས་སྲིད་གཉིས་ཀའི་ཐོག་ནས་ཧ་ཅང་གི་གལ་གནད་ཆེན་པོ་ཡིན་པ་ཡིན་ཙང་ཨ་ནེ་མཆོད་ཡོན་རྣམ་པ་གཉིས་འདི་ད་སྐུ་ཚེ་ཡུན་དུ་བརྟན་ཡག་གི་ཆེད་དུ་ཨ་ནེ་རྣམ་རྒྱལ་མའི་ཆོ་ག་ཧ་ཅང་གི་མང་པོ་ཅིག་ཞབས་བརྟན་ལ་ཡང་གྲྭ་ཚང་ཁོང་ཚོས་བསགས་གནང་པ་ཡིན་ཙང་ཨ་ནེ་གྲྭ་ཚང་གི་མིང་ལ་ཡང་རྣམ་རྒྱལ་གྲྭ་ཚང་ཟེར་ཏེ་ཆོ་གའི་ཐོག་ནས་དེའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཟེར་ཏེ་མིང་དེ་ཐོགས་པ་རེད་མོད་དེ་ནས་དེ་དག་གོང་ན་ཉིད་གསར་བརྗེ་ཕེབས་པའི་སྐབས་ལ་ནི་ཆིག་སྟོང་ལྔ་བརྒྱ་བདུན་ཅུ་ལོ་ལ་འཁེལ་གྱི་ཡོག་རེད་ནི་ཆོས་འཁོར་རྒྱལ་གྱི་ད་ལྟ་གདན་སའི་ནོར་ལོག་ལས་ད་ཕྱི་ནང་གསང་གསུམ་གྱི་ད་སྐུ་རྟེན་ད་ལྟ་གསར་བཞེངས་གནང་བ་རེད་དེའི་རྗེས་ལ་ཡང་ནི་ཆོས་ཡ་གཙང་ལ་ཡང་ཕེབས་བྱས་བཀྲ་ཤིས་ལྷུན་པོ་ལ་ཕེབས་བཀྲ་ཤིས་ལྷུན་པོ་ནས་བྱས་པ་ཅིག་གིས་གཙང་གི་ཕྱོགས་ཀྱི་རི་བོ་དགེ་འཕེལ་རེད་སྣར་ཐང་རེད་ཁྲོ་ཕུ་རེད་དེ་ནས་ས་སྐྱ་ལ་སོགས་པ་དེ་ཚོའི་ཕྱོགས་ལ་ཡང

ལྷ་ས་ལ་ཡང་དམག་དྲངས་ཡག་གི་དེ་འདྲ་གི་ཛ་དྲག་གི་གནས་ཚུལ་ཆགས་པ་ཡིན་ཙང་ཨཱ་ནི་སྐབས་དེ་དུས་ཡང་སྡེ་པ་སྐྱིད་ཤོད་པ་ལ་སོགས་པ་ཁོ་རང་ཚོས་ཨཱ་ནི་དམག་རྒྱག་ཡག་གི་གྲ་སྒྲིག་བྱེད་ཀྱི་ཡོད་པ་ཡིན་ཙང་ཨཱ་ནི་ཡང་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་སྐབས་དེ་དུས་དམག་གི་དེ་འདྲས་ཀྱི་ད་ཉེན་ཁ་ཆེན་པོ་དེའི་ཐོག་ལ་ཡང་ཨཱ་ནི་བར་འདུམ་གནང་ཡག་ལ་སོགས་པ་བཀའ་སློབ་ལམ་སྟོན་གནང་ཡག་ལ་སོགས་པ་དེ་འདྲས་ཀྱི། གདན་འདྲེན་ཞུས་ནས་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས། ད་ལྟ་སྟོད་ལུང་གི་དམག་ཡིན་ན་རེད་དེ་ནང་བཞིན་གྱི་ཡར་ལུང་གི་དུས་ཟིང་སྐབས་ལ་སོགས་པ་དེ་ཚོ་ལ་དངོས་སུ་ཆིབས་བསྒྱུར་གནང་བྱས་ཨེ་ནས་བར་འདུམ་དང། དེ་ནས་གནང་བྱས་དམག་དེ་རྗེས་རྒྱག་མ་དགོས་པར་བྱས་ཞི་བདེ་ལྷིང་འཇགས་བྱུང་བ་འདི་འདྲས་ཀྱི་མཛད་པ་རྣམ་དག་བྱུང་ཡོད་རེད་ལགས་འོང། ལགས་འོང་ཏག་ཏག། གོང་ལ་ནི་སྐུ་གཞོགས་ཀྱིས་གསུངས་པ་ནང་བཞིན་གྱི་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ནའི་ད་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་དགུའི་ལོ་ལ་ནི་གཙང་བཀྲ་ཤིས་ལྷུན་པོ་དགོན་པ་ཕེབས་པ་དང་ཡང་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཀྱི་ཐོག་ལ་ཡིན་ན་ཡང་ངོ་སྤྲོད་གནང་པ་ཅིག་ཡོད་དེ་ཅིག་གསན་རོགས་གནང། ས་སྦྲུལ་ཆིག་སྟོང་ལྔ་བརྒྱ་དྲུག་ཅུ། རེ་དགུའི་ལོར་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོར་ཕེབས། སེར་སྐྱ་རྣམས་ལ་ཆོས་འཁོར་རྒྱ་ཆེར་བསྐོར་ཞིང། བླ་བྲང་རྒྱལ་མཚན་མཐོན་པོའི་སློབ་དཔོན་ལས་བྱེད་པ་རྣམས་ལ་བྱེད་སྒོའི་སྐོར་ཞིབ་འཇུག་བཀའ་སློབ་དང། ཁྲི་ཐོག་ཏུ་གནས་རྙིང་པ་ཆོས་ཀྱི་རྒྱལ་མཚན་བསྐོ་བཞག་གནང་ཟེར། ཨེ་ནས་ཤངས་དང་རྟ་ནག་ཟབ་ཕུ་ལུང་སྣར་ཐང་བྱང་ཆེན་ཁྲོ་ཕུ་ས་སྐྱ་ཁའུ་ལྷ་རྩེ། ཞྭ་ལུ་རྒྱལ་རྩེ་སོགས་ལ་གནས་མཇལ་གནང། འབྲོང་རྩེར་རྒྱལ་བྱེད་ཚལ་དུ་འབྲུག་པ་ཀུན་མཁྱེན་པད་མ་དཀར་པོ་དང་མཇལ་འཕྲད་ཀྱིས་ཐུགས་སྣང་དག་པའི་ཕྱག་བཙལ་སྤྲོད་མཛད། ད་འདིའི་ཁ་ཐུག་ལ་ད། རིན་སྤུངས་པ་དང་དེ་གསུམ་ཧ་ཅང་པའི་ཁ་ཐུག་དེ་ཁྱི་གུ་རུ། ཆོས་ལུགས་ཀྱི་མཐིང་གི་ཕྱི་ར་ཡོག་རེད་དེའི་ཁ་ཐུག་དེ། མཐིང་གི་ཕྱི་ར་ཅན་ནི་སྒྲུབ་པོ་ཀུན་གྱི་པདྨ་དཀར་བོ། ཡིན་ན། རྒྱལ་གཅེས་ཚལ་སྲིད་ཅན་འདི་བ་རེད། ཁྱོད་ཚོར་པ་སྣང་གི་ནང་དུ་བ་ཞུ། ཞུ་བའི་སྐབས་ལ་ཨ་ནི་རྒྱ་བ་རོང་པོ་ཆེ་སྤྲོ་ཆེ་རླུང་བུ་ནས་མ་ཕེབས་པའི་སྒང་ལ་ཨ་ནི། ཁོ་ན་ཉིད་མཇལ་འཕྲད་བྱུང་པོ་རེད། ལྟ་དེ་འདུག་ཀུན་གྱི་པདྨ་དཀར་བོའི་རྣམ་ཐར་ནང་ལ་གསུང་གི་ཡོག་རེད། འདིའི་རྒྱུད་ཀྱི་མི་དེ་ཚོས་བཀའ་རྒྱུད་པ་ཤུགས་ཆེ་ཙ་སྒྲུབ་པ་བཀའ་རྒྱུད་པ་ཤུགས་ཆེན་པོ་ཡོད།

ནི་དགུང་ལོ་སུམ་ཅུ་སོ་ལྔ་ཕེབས་པའི་སྐབས་ལ་ཆགས་གནང་གི་ཡོད་ས་རེད་བྱས་ཙང་སོག་ཡུལ་ལ་ཕེབས་པ་དང་དེ་བཞིན་ནི་གསེར་ཐམ་ཕུལ་བའི་སྐོར་འདི་ལྟར་གནས་ཚུལ་མང་པོ་ཅིག་ཡོད་དུས་རིམ་པས་ང་ཚོར་ཡང་སྐུ་གཞོགས་ནས་ངོ་སྤྲོད་གནང་རོགས་གནང། ལགས་སོ་རེད་ད་ལྟ་དེ་ག་རང་གསུངས་པ་ནང་བཞིན་དགུང་ལོ་སུམ་ཅུ་སོ་ལྔ་ལ་ཕེབས་པ་ད་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བདུན་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་སོག་པོའི་རྒྱལ་པོ་དེ་སོག་པོ་རྒྱལ་པོ་ཨལ་ཐན་བཞུགས་ཡོད་རེད་ཁོ་རང་ཆོས་ཀྱི་རྒྱལ་པོ་ཡིན་པ་ཡིན་ཙང་ཁོ་རང་གིས་སྐབས་དེ་དུས་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ

རྭ་སྒྲེང་བརྒྱུད་རྭ་སྒྲེང་ནས་ཆེར་བྱས་ནས་ད་ལྟ་སོག་ཡུལ་ལ་ཕེབས་པ་རེད། སྐབས་དེ་དུས་ལྷ་སའི་ཕྱོགས་ཀྱི་ད་ས་སྐྱོང་དེ་གཙོ་བོ་ས་སྐྱོང་བཀྲ་ཤིས་རབ་བརྟན་ཆགས་ཀྱི་ཡོད་རེད། བཀྲ་ཤིས་རབ་བརྟན་དང་དགའ་ལྡན་ཁྲི་པ་དང་ཁྲི་ཟུར་ལ་སོགས་པ་བླ་མ་སྐྱེས་ཆེན་དམ་པ་ཚོ་མང་པོ་ཞིག་གིས་རྭ་སྒྲེང་བར་དུ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ཆིབས་ཞལ་ལ་ཕེབས་ཕེབས་པ་དུ། ཅི་ཞུ་གནང་བ་རེད་ཨ་ནི་རྭ་སྒྲེང་ནས་ཕེབས་པའི་ལམ་འདི་ལ་སྐབས་དེ་དུས་ཀྱི་ས་སྐྱོང་བཀྲ་ཤིས་རབ་བརྟན་ཡིན་མིན་ཙང་ས་སྐྱོང་བཀྲ་ཤིས་རབ་བརྟན་གྱིས་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་དང་ནི་ཆིབས་ཐོག་ལ་ཕེབས་ཀྱི་ཡོད་པ་ཡིན་ཙང་ཨ་ནི་ཆིབས་ཡོབ་ནས་ཟིན་བྱས་ཨ་ནི་བསྟན་པའི་དཔལ་གྱུར་བླ་མའི་ཞབས་པད་བརྟན་བསྟན་འཛིན་སྐྱེས་བུས་ས་སྟེང་ཡོངས་ལ་ཁྱབ་གསུངས་བྱས་དེ་རྒྱུན་ཡོངས་གྲགས་ངང་དུ་ཞལ་འདོན་ལ་གསུང་ཡས་ཀྱི་ཚིག་རྐང་དང་པོ་གཉིས་དེ་ངག་ཐོག་ནས་མར་གསུངས་ཨ་ནི་དཔེ་དེ

ཕའི་ཡུལ་དུས་ད་ཕེབས་སྐྱེལ་ཞུས་གནང་པའི་སྐབས་ལ་ནི་ཡང་ཏག་ཏག་ཚིགས་བཅད་འདི་དང་ཡང་སྐབས་དེ་དུས་ཀྱི་ད་ཕེབས་སྐྱེལ་དེ་ལས་ཞུ་ཅིག་ད་གྲ་རྒྱས་པོ་ཅིག་ཞུས་གནང་ཡོད་ཟེར་བ་འདིའི་སྐོར་ལ་ངོ་སྤྲོད་དུ་གཅིག་གནང་ཤག། ནི་ད་འདི་ནས་ལྷ་ས་ནས་ཆིབས་བསྐྱོད་གནང་ནས་རྒྱལ་བ་རིན་པོ་ཆེ་སྐུ་འཁོར་སྟོད་ཆེན་པོ་བཅས་མེ་གླང། ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བདུན་ཟླ་བ་བཅུ་གཅིག་པའི་ཚེས་ཉེར་དྲུག་ཉེར་དྲུག་ཉིན་འབྲས་སྤུངས་ནས་ཆིབས་ཁ་བསྒྱུར། གདན་ས་ཆེན་པོ་དགའ་ལྡན་དང་རྭ་སྒྲེང་སོགས་སུ་གནས་གཟིགས་གནང་སྟེ་དགའ་ལྡན་ཁྲི་རིན་པོ་ཆེས་དབུས་གདན་ས་ཁག་གི་སློབ་དཔོན་དང་གོང་དཀར་རྩེའི་སྐུ་ཚབ་སོགས

སོག་པོ་ཆིབས་ཁ་བསྒྱུར་གནང་བའི་སྐབས་ལ་ད་ཕེབས་སྐྱེལ་གྱི་རྣམ་པ་ད་འདི་ག་ཅིག་ངོ་སྤྲོད་གནང་ལ་ད་དེ་ནས་རིམ་པས་ནི་སོག་པོ་ཏུ་སི་ཆིབས་ཞལ་བསྒྱུར་གནང་བ་དང་ནི་དགུང་ལོ་སུམ་ཅུ་སོ་ལྔའི་སྐབས་ལ་སོག་པོའི་རྒྱལ་པོས་ནི་གདན་འདྲེན་ཞུས་གནང་ཡོད་ལ་ནི་དེ་ནས་རིམ་པས་ད་དགུང་ལོ་སུམ་ཅུ་སོ་དྲུག་ལ་ཕེབས་པའི་སྐབས་ལ་ནི་སོག་པོའི་རྒྱལ་པོ་དང་མཇལ་གནང་པ་གསུང་གི་བཞུགས་ཙང་དེ་ཡིན་དུས་ནི་རིམ་པས་ད་མཛད་པ་འདི་ག་ཡང་སོག་པོའི་རྒྱལ་པོ་དང་མཇལ་གནང་པའི་རྗེས་ཀྱི་ད་མཛད་པ་ད་འདི་ག་ང་ཚོར་རིམ་པས་ཡང་སྐུ་ཞབས་ནས་ངོ་སྤྲོད་གནང་རོགས་གནང།
ང་རེད་དེ་ནས་ད་ལྟ་དགུང་ལོ་སུམ་ཅུ་སོ་དྲུག་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་དྲུག་ལོ་ལ་ཨེ་ནེ་ཡོ་ད་སོག་པོ་ལ་ཕེབས་པའི་རྗེས་ལ་ཨེ་ནེ་སོག་པོའི་རྒྱལ་པོ་ཨལ་ཐན་དང་ཐོག་མར་མཇལ་འཕྲད་བྱུང་ཨེ་ནེ་སོག་པོའི་རྒྱལ་པོ་ཨལ་ཐན་དང་མཇལ་བའི་རྗེས་ལ་ཨེ་ནེ་སོག་པོའི་རྒྱལ་པོས་མིང་ཕུལ་གནང་བ་རེད་ཕུལ་གནང་བ་ནང་བཞིན་གྱི་སྐབས་དེ་དུས་ད་མིའི་སོག་པོ་ལ། སོག་པོ་ཁོ་རང་ཚོ་དང་དེ་མ་ཡིན་པའི་མི་རིགས་མང་པོ་ཡོད་རེད་དེ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་ཆིབས་ཞབས་ལ་ང་ཚོ་བོད་མི་ཟེར་བ་དེ་གི་ད་ག་ན་མི་རིགས་མི་གཅིག་པ་དེ་འདྲ་མང་པོ་ཡོད་པ་ཡིན་ཙང་དེ་ཚང་མའི་དབུས་ལ་ཡ་ད་གསེར་ལས་གྲུབ་པའི་དབུ་རྒྱན་རེད་དེ་ནང་བཞིན་བུམ་པ་དང་རིགས་ལྔའི་ཕྱག་མཚན་དང་ཨཱ་ནི་སྐབས་དེ་དུས་གཙོ་བོ་དེ་དག་ང་ཚོ་གསེར་སྲང་བརྒྱ་ཐམ་པ་ལས་གྲུབ་པའི་ད་ཐམ་ག་ཅིག་ཁ་རིས་ལ་ཡ་ཨཱ་ནི་རྡོ་རྗེ་འཆང་ཏཱ་ལའི་བླ་མའི་ཐམ་ག་ཟེར་ཅིག་དང་ཨཱ་ནི་ཏཱ་ལའི་བླ་མ་བཛྲ་དྷ་ར་ཟེར་ག་ད་དོར་བཏེགས་པ་ཡིན་ན། ཁྱབ་བདག་རྡོ་རྗེ་འཆང་གི་མཚན་བསྟོད་ཡོད་པ་དེ་འདྲས་ཀྱི་མཚན་བསྟོད་དང། གསེར་གྱི་ཐམ་ག་ལ་སོགས་པ། སྐབས་དེ་དུས་ཕུལ་བ་རེད་དེ་ཕུལ་བ་ཡིན་ཙང་ང་ཚོ་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ནས་བྱེད་པ་ཅིག་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་བར་དུ། རྒྱལ་བ་སྐུ་ཕྲེང་རིམ་བྱོན་ལ་ཡང་ཏཱ་ལའི་བླ་མ་ཟེར་གྱི་མཚན་དེ། དེ་ནས་བྱུང་བ་རེད་སོག་པོའི་རྒྱལ་པོ་ད་ལྟ་ཨལ་ཐན་ཕུལ་བ་ནས་བྱེད་པ་ཅིག་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ལ་ཡང་ཏཱ་ལའི་བླ་མ་ཟེར་དེ་རེད་ཏཱ་ལའི་ཟེར་ཡས་དེ་སོག་པོའི་སྐད་བྱས།

ཕྱུགས་ཟོག་དེ་འདྲ་མང་པོ་བསད་ནས་ཨེ་ནས་ཡང་དམར་མཆོད་ཕུལ་བའི་ལམ་སྲོལ་དེ་འདྲ་ཅིག་ཡོད་ས་རེད་དེ་ཚོ་ཚང་མ་ལོག་བསོད་ནམས་རྒྱ་མཚོས་མེད་པ་བཟོས་བྱས་མི་འཇིགས་སྲོག་གི་སྦྱིན་པ་དེ་འདྲ་ཞེ་པོ་ཅིག་གནང་བ་རེད། ལྷག་པར་དུ་ད་ལྟ་སྐབས་དེ་དུས་སོག་པོའི་རྒྱལ་པོ་ཨལ་ཐན་འདི་ད་ང་ཚོ་ནང་ཆོས་ལ་ཡང་ཧ་ཅང་གི་མོས་གུས་དང་དད་པ་ཆེན་པོ་ཡོད་པ་ཡིན་ཙང་ད་ལྟ་དགུང་ལོ་སུམ་ཅུ་སོ་བདུན་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་དགུ་ལོ་ལ་ཨེ་ནས་སོག་པོ་ལ་ཡང་ད་ལྟ་བྱམས་ཆེན་ཆོས་འཁོར་གླིང་ཟེར་གི་དགོན་པ་འདི་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ཕྱག་བཏབ་ད་འདི་འདྲ་གང་ལྟར་དགོན་པ་ཕྱག་བཏབ་ཡ་རེད་དེ་འདྲའི་མང་ཚོགས་རབ་ཏུ་བྱུང་ཡ་ལ་སོགས་པ་མང་ཚོགས་ཆོས་ཀྱི་འཁོར་ལོ་བསྐོར་ཡ་ལ་སོགས་པ་འདི་འདྲ་ཧ་ཅང་གི་མཛད་པ་རྒྱ་ཆེན་པོ་བྱུང་བ་རེད་ལགས། ལགས་སོ་བྱས་ཙང་ཏག་ཏག་ད་ལྟ་གོང་ལ་ད་སྐུ་ཞབས་ཀྱིས་ངོ་སྤྲོད་གནང་པའི་ནང་དོན་འདི་སྐད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པས་ནི་འདིའི་ཐོག་ལ་ཡང་ངོ་སྤྲོད་ཞིབ་ཚགས་པོ་ཞིག་གནང་ཞེ་ལ་ཐོག་མར་སོག་པོའི་རྒྱལ་པོ་དང་ནི་རྗེ་རྣམ་པའི་སྐབས་ཀྱི་རྣམ་པ་དང་དམིགས་བསལ་ཕེབས་བསུ་ཞུས་གནང་ཡ་དེའི་ནི་ལས་སྐབས་དེ་དུས་ཞེ་པོ་གཅིག་གི་གྲ་རྒྱས་པོ་གཅིག་གིས་ཞུས་གནང་ཡོད་ཟེར་བ་དེའི་དུམ་བུ་འདི་གཅིག་གསན་རོགས་གནང། རྨ་ཆེན་སྤོམ་རའི་ཉེ་འགྲམ། ཨལ་ཐན་ཁང་རྒྱལ་པོའི་ཕེབས་བསུ་དང་པོ་དེ་ཡོང་ཤ་བུའི་བར་གུ་ཐའེ་ཅི་ད། འདི་རེད་སོག་པོའི་དཔོན་པོ་འདི་རེད། ཨལ་ཐན་ཁང་གི་མི་སྣ་ཡ་རྨ་ཆེན་སྤོམ་ར་རྒྱལ་རྒྱུ་ལ་ཕེབས་བསུ་བཏང་ཡོང་པ་ཞིག་ཡིན་པ་འདྲ་འདུག་བ། ཁ་ཏན་བཱ་ཐུར་ཐུ་མེད་ཀྱི་མ་ཟིན་པཀྴི་རྣམས་ཀྱིས་གཙོས་རྟ་པ་བརྒྱད་བརྒྱ་སྐོར་འབྱོར་ཨ་རིག་དཀར་པོའི་ཐང་དུ་ཕེབས་སྐབས་ཕེབས་བསུ་གཉིས་པ་ཨུར་ཏུ་སུའི་རྒྱལ་རིགས། སེ་ཆེན་ཧོང་ཐའེ་ཅི་དང་ཐུ་མེད་ཀྱི་རྒྱལ་རིགས། ད་ཡན་ནོ་ཡོན་གྱིས་གཙོས་པའི་རྟ་པ་སྟོང་ཕྲག་གསུམ་ཙམ་འབྱོར། གདན་འདྲེན་གསུམ་པར་ཉི་མ་གསུམ་གྱི་རིང་ཉིན་རེ་བཞིན་ཇུ་རིགས་ཐའེ་ཅི་དང་ཆིང་བཱ་ཐུར་སོགས་རྟ་པ་སུམ་བརྒྱ་སྐོར་དང། རྒྱལ་པོའི་གམ་ནས་སྔར་རྫོང་བརྡ་གནང་བའི་ཆོས་རྗེ་བརྩོན་འགྲུས་བཟང་པོ་དང་ལོ་ཙཱ་བ་གུ་ཤྲི་པཀྴི་སོགས་གཙོས་རྟ་པ་ལྔ་བརྒྱ་སྐོར་བཅས་ཕེབས་བསུ་ད་ཕེབས་བསུ་ལ་ཕེབས། རིམ་པ་བྱས་གཅིག་གི་གཞུག་ལ་གཅིག་གཅིག་གི་གཞུག་ལ་གཅིག་ད་རྒྱ་བ་རུམ་བཅས་ཕེབས་བསུ་ལ་འབྱོར་ཡོང་བ་རེད།

རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ཨ་ནི་འཇང་གི་ཡུལ་ལ་ཡང་གདན་འདྲེན་ཞུས་པ་རེད་གདན་འདྲེན་ཞུས་པ་ནང་བཞིན་ཆིབས་བསྒྱུར་གནང་བྱས་སྐུ་ནི་དགུང་ལོ་སུམ་ཅུ་སོ་བརྒྱད་ལ་ཕེབས་པ་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་ལོ་ལ་སྐབས་དེ་དུས་ཁམས་ལི་ཐང་ལ་ཕེབས་རྗེས་ཨ་ནི་ད་ལྟ་ལི་ཐང་ད་ལྟ་དགའ་ལྡན་ཐུབ་བསྟན་ཆོས་འཁོར་གླིང་ཟེར་དེ་ཕྱག་བཏབ་རྗེས་དེ་ནས་དགུང་ལོ་སུམ་ཅུ་སོ་དགུ་ལ་ཕེབས་པའི་སྐབས་ལ་ཡང་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་ལ་རྒྱལ་མཆོག་བསོད་ནམས་རྒྱ་མཚོ་ཆབ་མདོ་བྱམས་པ་གླིང་ཕེབས་རྗེས་ཨ་ནི་བྱམས་པ་གླིང་དུ་ཡང། སྐབས་དེ་དུས་ཀྱི་ནི་ཁྲི་ཕེབས་མཛད་སྒོ་ཞུས་བྱས་མང་ཚོགས་ཚོ་ལ་ཡང་ཡང། བཀའ་ཆོས་དང་བཀའ་དབང་གནང་ཡ་ལ་སོགས་པ་དེ་འདྲའི་གི་ཆོས་ཀྱི་འཁོར་ལོ་ཧ་ཅང་གི་རྒྱ་ཆེན་པོ་ཅིག་བསྐོར་གནང་བ་རེད་དེའི་རྗེས་ལ་ཡང། མདོ་སྨད་ཀྱི་ཕྱོགས་ལ་མར་ཕེབས་བྱས་ད་ལྟ་མདོ་སྨད་སྐུ་འབུམ་ལ་ཡང་ཕེབས་བྱས། སྐུ་འབུམ་ལ་མང་ཚོགས་ཚོ་ལ་ཡང་ཅིག་གསུང་ཆོས་གནང་ཡ་ལ་སོགས་པ་དེ་འདྲའི་གི་ཆོས་ཀྱི་འཁོར་ལོ་བསྐོར་གནང་ཡོད་རེད། དེ་ནས་དགུང་ལོ་བཞི་བཅུ་ཞེ་གཅིག་ལ་ཕེབས་པའི་སྐབས་ལ་ད་ལྟ་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་ཐིག་ཡོད་རེད་སྐབས་དེ་དུས་ད་ལྟ་རྗེ་བདག་ཉིད་ཆེན་པོ་རྗེ་ཙོང་ཁ་པ་ད་ལྟ་སྐུ་བལྟམས་པའི་གནས་ད་ལྟ་སྐུ་འབུམ་དེ་ལའང་ཕེབས་ཨ་ནི་དེ་ལའང་དེ་སྐུ་འབུམ་བྱམས་པ་གླིང་དེ་ལའང་ད་བཤད་གྲྭ་ཐོག་མ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་གསར་འཛུགས་གནང་ལ་སོགས་པ་དེ་མ་ཡིན་པའི་ད་ལྟ་ང་ཚོ་བསྟན་པ་རྒྱས་པའི་ཆེད་དུ་ཨ་ནི་ཆོས་སྲུང་དེ་ཚོ་ལའང་གཅིག་བཀའ་བསྒོ་གཉེར་གཏད་གནང་ལ་སོགས་པ་ཡང་དེ་འདྲའི་ཀྱི་ཁམས་དང་འཇང་ཡུལ་དང་མདོ་སྨད་ལ་སོགས་པ་དེ་ཚོ་ལའང་ཆིབས་བསྒྱུར་གནང་བྱས་ཡང་ཧ་ཅང་གི་མཛད་པ་ཆེན་པོ་བསྐྱངས་ཡོད་རེད་ལ། ལགས་སོ་ལགས་སོ། བྱས་ཙང་ད་སྐབས་དེ་དུས་ཡང་སོག་ཡུལ་ལ་ནི་ཡང་ཆོས་འབྲེལ་རྒྱ་ཆེན་པོ་ཞེ་གཅིག་གནང་ཡོད་རེད་ད་ག་ནང་བཞིན་བོད་ཀྱི་ད་ཁམས་ཁུལ་དང་དེ་བར་ཕར་ལ་ཡང་ཆོས་འབྲེལ་རྒྱ་ཆེན་པོ་གཅིག་གནང་ཤག་དེ་དང་དུས་མཚུངས་ཡང་སོག་ཡུལ་ནས་ཕྱིར་ཕེབས་གནང་པའི་སྐབས་ལ་རྒྱ་ནག་གི་ཁུལ་དེ་བར་ཕར་ཆིབས་བསྒྱུར་གནང་པའི་སྐབས་ལ་ཡང་གསུང་ཆོས་རྒྱ་ཆེན་པོ་ཞེ་གཅིག་གནང་པ་དང་དེའི་ཡང་སྐོར་གྱི་འབྲེལ་ཡོད་ལོ་རྒྱུས་གཅིག་འདུག་དེའི་ཐོག་ལ་ཡིན་ནའི་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་འདུག་གཅིག་གནང་ཤག། རྒྱ་ནག་ནས་རྒྱལ་པོ་ཧོང་ཁི་ཏུལ་གྱི་མི་སྣ་དང་ཞུ་ཡིག་དང་གུས་འདུད་བཅས་འབྱོར། ཀན་ཆུ་དུ་ཐང། ཞེས་དུད་ཁྲི་སྐོར་བཅུ་གསུམ་ལ་དབང་བསྒྱུར་བའི་མི་དཔོན་དེས་གདན་དྲངས་ད་འདི་ཚོ་གང་ག་འདྲ་པོ་རེད་ཀན་སུའི་ནང་ལ་ཀན་སུའུ་སེང་གི་ནང་ལ་ཨ་ནི་ཡང་རྒྱལ་བ་རིན་པོ་ཆེ་མར་གདན་འདྲེན་ཞུས་བྱས། རྒྱ་མི་དཔོན་པོ་འདི་ཚོས་གདན་འདྲེན་ཞུས་ད་མར་རྒྱ་ནག་གི་པེ་ཅིང་བར་ལ་ཕེབས་ཡོག་མ་རེད་ས་གནས་ཀྱི་རྒྱ་མི་དཔོན་པོ་འདི་ཚོས་གདན་འདྲེན་ཞུས་འདི་འདྲའི་ལ་ཆོས་འཁོར་བསྐོར་ནས་རྒྱལ་བ་རིན་པོ་ཆེ་ཐོག་ཕེབས་ཡོག་རེད་ས་པཎ་ཕེབས་པའི་སྤྲུལ་པའི་སྡེ་དང་མ་ཏི་སི་སོགས་ལ་ཡང། ཕེབས་ཏེ་ཆོས་འབྲེལ་གནང་ཡུལ་དེའི་དཔུང་གི་དམག་མི་ཁྲི་ཕྲག་གི་བསུ་བ་དང་བཅས་ཕོ་བྲང་བདེ་སྐྱིད་སྦུག་ཏུ་ཕེབས། ཁྲོམ་ལ་སྤྱན་རས་གཟིགས་ཀྱི་དབང་གནང་བ་རྒྱ་ནག་དང་ཡུ་གུར་སོག་པོ་གསུམ་གྱི་སྐད་བཤད་པའི་ལོ་ཙཱ་གསུམ་གྱིས་བསྒྱུར། ད་རྒྱལ་བ་རིན་པོ་ཆེས་ཆོས་འཁོར་རེ་རེ་གནང་བའི་སྒང་ལ་བྱས་ཙང་སྐད་སྒྱུར་གསུམ་གསུམ་དགོས་ཀྱི་ཡོད་འདྲ། ད་སོག་པོའི་སྐད་དང་རྒྱ་མིའི་སྐད་དང་ཡུ་གུར་གྱི་སྐད་མཁྱེན་པ་ཡུ་གུར་ཟེར་ན་ད་འདི་རེད་པ་ཤིན་ཅང་སྐད་བྱས་ཨ་ནི་སྐད་སྒྱུར་མི་འདྲ་བ་གསུམ་བཙུགས་ནས་ཨ་ནི་རྒྱལ་བ་རིན་པོ་ཆེས་ཆོས་འཁོར་བསྐོར་གནང་གི་ཡོད་རེད། རྒྱ་སོག་གི་མི་བརྒྱ་ཕྲག་དུ་མ་རབ་ཏུ་བྱུང། དེ་ནས་སླར། ཐེག་ཆེན་ཆོས་འཁོར་གླིང་དུ་ཕེབས། ས་ཏྭ། ལགས་འོང། དེ་ནང་བཞིན་ད་ཅི་གོང་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་སོང་ད། རྒྱལ་བ་བསོད་ནམས་རྒྱ་མཚོ་ཡང་སྐུ་འབུམ་བྱམས་པ་གླིང་ལ་འདུག་སེ་ཕེབས་པ་དང་དེའི་སྐོར་གྱི་ལོ་རྒྱུས་བཅས་འདུག་ལ་སྐབས་དེ་དུས་ཕྱག་བཞག་བས་ནས་ཡང་ཆོས་འབྲེལ་གནང་ཡ་ད་དེ་འདྲ་ཅིག་གནང་པ་དང་ཡང་བསྐྱར་ཡང་སོག་པོ་ཕེབས་དགོས་བྱུང་བ་དེ་འདྲ་ཅིག་ཡིན་དུས་དེའི་སྐོར་གྱི་ཡང་ལོ་རྒྱུས་ངོ་སྤྲོད་གནང་བ་ཅིག་ཡོད།

ལགས་འོང། བྱས་ཙང་ཡང་སྐབས་དེ་དུས་ཀྱི་གནས་ཚུལ་དེ་གའི་ཡང་མུ་མཐུད་བྱས་ཨ་ནི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་ན་ད་བསྐྱར་དུ་ཨ་ནི་སོག་ཡུལ་དུ་ཕེབས་པ་དང་དེ་ནང་བཞིན་ཡང་ནང་ཁུལ་ལ་མི་མཐུན་པ་དེ་ཚོ་བར་འདུམ་གནང་པ་དེ་གས་ཀྱི་མཛད་པ་ཡིན་ནས་རྒྱ་ཆེན་པོ་ཅིག་བསྐྱངས་གནང་ཡོད་ས་རེད་པ། ཨ་རེད་ད་ད་སོག་ཡུལ་ལ་སླར་ཡང་ཆིབས་བསྒྱུར་གནང་ཡ་དེ་ད་ད་དགུང་ལོ་བཞི་བཅུ་ཞེ་གཉིས་ལ་ཕེབས་པ། གཅིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ལ་འཁེལ་གྱི་ཡོད་རེད་དེ་དུས་ཡང་རྒྱ་ངས་ད་ལྟ་མདོ་སྨད་ཕྱོགས་དེ་ཚོར་ཕེབས་ཡོད་པ་ཡིན་ཙང་དེ་ནས་ཕར་སོག་ཡུལ་ལ་ཡང་བསྐྱར་ཞིག་འབྱོར་ན་ཨ་ནི་སྐབས་དེ་དུས་སོག་པོ་ཁོ་རང་ཚོའི་ནང་ཁུལ་ལ་ཡང་ནང་འཁྲུག་ཐོག་ནས་དམག་འཁྲུག་མང་པོ་ཞིག་ཡོང་གི་ཡོད་རེད་ད་དུང་ཚང་མ་ལ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་གིས་འདུམ་བཏང་ཞི་འཇགས་གནང་བྱས་ཚང་མ་ལོག་བདེ་སྐྱིད་དཔལ་ལ་བཀོད་གནང་ཡ་ལ་སོགས་པ་མཛད་པ་ཧ་ཅང་གི་རྒྱ་ཆེན་པོ་བསྐྱངས་གནང་ཡོད་རེད་དེ་ནས་དགུང་ལོ་བཞི་བཅུ་ཞེ་གསུམ་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་ཡང་སོག་པོ་ཁོང་ཚོ་སྡེ་ཚན་མང་པོ་ཡོད་པ་ཡིན་ཙང་སྐབས་དེ་དུས་ད་ལྟ་སེ་ཆེན་ཏའི་ཆིང་ཟེར་ཡག་དེའི་ས་ཆ་ལ་ཡང་ཆིབས་བསྒྱུར་གནང་བྱས་སྐབས་དེ་དུས་ད་ལྟ་ཕུན་ཚོགས་དར་རྒྱས་གླིང་ཟེར་དགོན་པ་དེ་རྒྱལ་མཆོག་བསོད་ནམས་རྒྱ་མཚོས་ཕྱག་བཏབ་པ་རེད་དེ་འདི་ལྟར་སོག་པོ་ལ་ཡང་དགོན་པ་ཁ་ཤས་ཤིག་ཕྱག་བཏབ་གནང་ཡོད་རེད་ད་ཅི་གོང་ལ་ཞུས་པ་དེ་བྱས་དེ་ནས་ད་ལྟ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་མཛད་པ་རྣམ་ཐར་གལ་ཆེ་ཤོས་གཅིག་དེ་སོག་ཡུལ་ལ་ཡང། དགོན་པ་ཕྱག་བཏབ་ཡས་ལ་སོགས་པ་སོག་པོའི་ཡུལ་ལ་ཡང་ད་དམིགས་བསལ་རྒྱལ་མཆོག་སྐུ་ཕྲེང་གོང་མ་ཚོའི་ནང་ལ་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཕེབས་པའི་རྣམ་ཐར་ཞེ་དྲག་ཡོད་མ་རེད་འདི་ལྟར་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཆིབས་བསྒྱུར་གནང་བའི་རྒྱལ་མཆོག་སྐུ་ཕྲེང་དང་ཤོས་དེ་ཕལ་ཆེར་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་ཆགས་ཀྱི་ཡོད་རེད། བསོད་ནམས་རྒྱ་མཚོས་སོག་ཡུལ་ལ་ཆིབས་བསྒྱུར་གནང་ཙམ་མ་ཟད་ཨ་ནི་སོག་ཡུལ་ལ་ཡང་དགོན་པ་ཕྱག་བཏབ་ཡས་རེད། ནང་ཁུལ་དམག་འཁྲུག་གི་བར་འདུམ་གནང་ཡས་རེད་ཨ་ནི་དེ་ནང་བཞིན་གྱི་རབ་ཏུ་བྱུང་ཡས་ལ་སོགས་པ་མང་ཚོགས་ལ་ཆོས་ཀྱི་འཁོར་ལོ་བསྐོར་ཡས་ལ་སོགས་པ་ཧ་ཅང་གི་མཛད་པ་རྒྱ་ཆེན་པོ་བྱུང་ཡོད་རེད་ལྷག་པར་དུ་ང་ཚོ་ད་སོག་ཡུལ་ལ་ཡང་སྐབས་དེ་དུས་ཀྱི་གཙོ་བོ་བོད་བརྒྱུད་ནང་བསྟན་གོང་ནས་ཆགས་ཡོད་པའི་གཙོ་བོ་རི་བོ་དགེ་ལུགས་པའི་བསྟན་པ་ཧ་ཅང་གི་དར་རྒྱས་ཆེན་པོ་བྱུང་ཡོད་ས་རེད་དེ་ནང་བཞིན་གྱི་སྐབས་དེ་དུས་ད་མི་སོག་ཡུལ་ཡ་ཟེར་བ་ཆེ་ལས་རྒྱལ་པོ་བྱུང་པ་ཡིན་ཙང་ཨེ་ནས་རྒྱལ་པོའི་དགོངས་པ་བཞིན་བྱས་དེ་ནས་ད་ལྟ་ཧ་ཅང་རྒྱལ་པོ་ཟེར་དེ་སྐབས་དེ་དུས་མཚོ་སྔོན་ལ་ཡ་སྐྱབས་ཆོས་རབ་ཀྱི་བཞུགས་ཡོད་ཤར་དེ་སོག་པོ་ནང་སོག་ལ་ཡ་ཚུར་ཕྱིར་ལོག་རང་འཇགས་ཕེབས་ཐུབ་ཡ་ལ་སོགས་པ་འོ་དེ་འདྲའི་ཕན་ཐོགས་ཡིན་ནའི་ཧ་ཅང་གི་རྒྱ་ཆེན་པོ་བྱུང་ཡོད་རེད་ལགས། འོའོ། ལགས་སོ་ལགས་སོ། ད་རྒྱལ་མཆོག་སྐུ་ཕྲེང་གསུམ་པ་ནི་དགོངས་པ་ཆོས་དབྱིངས་སུ་ཕེབས་ས་དེའི་ཆ་བཞག་ཡིན་ནའི་ཡང་སོག་ཡུལ་རང་ལ་ཆགས་གནང་གི་ཡོད་རེད་བ། འོ་ད་ག་རེད་ད། ད་སྐབས་དེ་དུས་དགུང་ལོ་བཞི་བཅུ་ཞེ་དྲུག་ལ་ཕེབས་ཀྱི་ཡོད་རེད་དགུང་ལོ་བཞི་བཅུ་ཞེ་དྲུག་ལ་ཨ་ནི་དགོངས་པ་མྱ་ངན་ལས་འདས་སྤྱི་ལོ་བྱས་པ་ཡིན་ན་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི།

ངོ་སྤྲོད་དུ་གཅིག་གནང་བཞག། དེ་ཕལ་ཆེར་མཁར་སྔོན་པོ་ལོ་གཉིས་ཙམ་བཞུགས་ཡོད་རེད་རྒྱལ་བ་རིན་པོ་ཆེ་ཨལ་ཐན་ཁང་གི་དགོངས་རྫོགས་དེ་ཚོ་གྲུབ་པ་དང་དེ་ཚོ་གང་ག་གནང་ནས་ཨ་ནི་དུ་རིན་ཁང་ཡང་གཤེགས་པ་རེད་དེ་རྒྱལ་བ་རིན་པོ་ཆེ་ཡོད་པའི་སྒང་ལ་དུ་རིན་ཁང་ཡང་གཤེགས་པ་རེད་ཨ་འདི་ནས་དུ་རིན་ཁང་གི་སྲས་གཅིག་ཡོད་རེད་སྲས་དེ་ཁོ་ཚོའི་རྒྱལ་ཚབ་རོབ་ཅི་ལ་དེ་ནང་ཨ་རྒྱལ་བ་རིན་པོ་ཆེ་ཡ་ད་བོད་ལ་ཡ་ཆིབས་བསྒྱུར་གནང་ཡ་གི་དགོངས་གཞི་དེ་ཡིན་པ་འདྲ་རྒྱལ་བ་རིན་པོ་ཆེ་ཡ་བོད་ལ་ཡ་ཆིབས་བསྒྱུར་གནང་ཡ་དགོངས་གཞི་ཡིན་པ་འདྲ་ཨ་ནི་ཕེབས་ལམ་ནས་སྙུང་བྱས་ད་སྔ་མ་ཆིང་གིས་ཁང་གི་ཁོ་ཚོའི་ཕོ་བྲང་རྙིང་པ། ཨནི་ཤང་དུ་ཟེར་མཁན་དེ་གཅིག་གི་ནང་དུ་རྒྱལ་བ་རིན་པོ་ཆེ་དེར་དགོངས་པ་རྫོགས་པ་རེད། རྒྱལ་བ་རིན་པོ་ཆེ་ཞལ་ཆེམས་ལ་སོགས་པ་དེ་ཚོ་གང་ག་གནང་ནས་དེར་དགོངས་པ་རྫོགས་ནས། ཨནི་འདི་ནས་རྒྱལ་བ་རིན་པོ་ཆེ་ལོ་སྔ་མ་དེ་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ལོ་གསར་དང་སྨོན་ལམ་གྱི་མཛད་སྒོ་དཀྱུས་ལྟར་མཛད་ཅིང་ཟླ་བ་དང་པོའི་ཟླ་མཇུག་ནས་ཅུང་ཟད་བྲོ་འཚལ་བའི་ཚུལ་བསྟན། རྒྱ་ནག་གོང་མས་ཕོ་བྲང་དུ་གདན་ཞུའི་མི་སྣའི

གལ་གནད་ཆེ་གཅིག་དང་སྲིད་ཕྱོགས་ཐད་ནས་གལ་གནད་ཆེ་གཅིག། དེ་ནས་ད་ཡུལ་ནང་དུ་ཞི་བདེ་ལྷིང་འཇགས་གནང་ཡ་ལ་སོགས་པ་དེ་འདྲའི་ཐོག་ནས་སྡེ་ཚན་གཅིག་བྱས་ཁ་ཅིག་དེ་གལ་ཆེ་གསུམ་སོགས་ཀྱི་ཡོད་རེད། རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོས་ད་བླ་མ་ཚོ། རྣམ་ཐར་གོང་ལ་ཡང་སྡེ་ཚན་ཞུ་བ་ནས་བྱས་པ་ཡིན་ན་དཔེར་ན་སྟོད་ལུང། སྐྱོར་མོ་ལུང་གི་ད་ལྟ་གནས་བརྟན་ཟླ་བ་རེད་མངའ་རིས་ལྷ་བཙུན་བསོད་ནམས་དཔལ་བཟང་རེད། པཎ་ཆེན་བསོད་ནམས་གྲགས་པ་རེད་དེ་ནང་བཞིན་མཁས་གྲུབ་དགེ་ལེགས་དཔལ་བཟང་རེད་དེ་ནང་བཞིན་ཤར་རྩེ་ལེགས་པ་དོན་གྲུབ་ཆོས་རྗེ་ལེགས་པ་དོན་གྲུབ་དེ་ནས་དགེ་བའི་བཤེས་གཉེན་ད་ལྟ་རྙིང་མའི་མཁས་པ་ཆེན་པོ་ད་ལྟ་ཀུན་བཟང་རྩེ་པ་དེ་ནས་དཔལ་ལྡན་ས་སྐྱ་པའི་མཁས་པ་ཆེན་པོ་ད་ལྟ་ཚར་ཆེན་བློ་གསལ་རྒྱ་མཚོ་རྗེ་བདེ་བ་ཅན་པ་ལ་སོགས་པ་དག་སྐབས་དེ་དུས་ཀྱི། བླ་མ་སྐྱེས་ཆེན་དམ་པ་མཁས་ཤིང་གྲུབ་པ་བརྙེས་པའི་དགེ་བའི་བཤེས་གཉེན་མང་པོ་གཅིག་གི་ཞབས་ལ་བཏུད་བྱས་ནས་མདོ་དང་སྔགས་ལ་སོགས་པའི་ད་རྗེའི་རྣམ་ཐར་མདོ་སྔགས་གཞུང་བརྒྱ་ཞེས་གསུངས་པ་ནང་བཞིན་གཞུང་ལུགས་རབ་འབྱམས་རྒྱ་མཚོ་ལེགས་བཅས་ཀྱི་སློབ་གཉེར་གནང་ནས་ཧ་ཅང་གི་མཁས་པ་ཆེན་པོ་ཆགས་གནང་བ་རེད། ད་མཁས་པ་ཆེན་པོ་ཆགས་པ་རེད་དེ་ཡིན་ནའི་གསུང་འབུམ་ཆ་མཚོན་པ་ཡིན་ན་ཧ་ཅང་མང་པོ་མ་རེད། སྒོ་ལའི་ཆོས་ཚན་ཁག་བཞི་བཅུ་ཞེ་གཅིག་ཡོད་རེད་ད་དེ་ང་ཚོ་དཔེ་རིང་ཤོག་གྲངས་བྱས་པ་ཡིན་ན་ཉིས་བརྒྱ་གྱ་དྲུག་ཅིག་ཡོད་རེད་དེའི་ནང་དུ་གསུང་པོད་བྱས་པ་ཡིན་ན་ང་ཚོ་དཔེ་རིང་པོད་གཅིག་མ་གཏོགས་ཡོད་མ་རེད་གང་ཡིན་ཟེར་ན་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་གསུང་འབུམ་མང་པོ་ཞིག་ཁ་ཐོར་བ་དང་ལྷག་པར་དུ་ད་ཕྱིས་སུ་རིག་གནས་གསར་བརྗེ་ལ་སོགས་པ་དེ་ཚོའི་སྐབས་ལ་ཨ་ནི་གཏོར་བཤིག་ཕྱིན་ནས་ད་བྲིས་མ་ཁག་གཅིག་གཉིས་ཅིག་མ་གཏོགས་རག་གི་ཡོད་མ་རེད་རྒྱལ་བ་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་རྣམ་ཐར་དེ་རྒྱལ་བ་ལྔ་པ་ཆེན་པོས་མཛད་བྱས་རྒྱལ་བ་ལྔ་པ་ཆེན་པོའི་གསུང་འབུམ་ནང་ལ།